གསན་མཁན་རྣམས་ཚོ་དགོང་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས Washington DC ནང་རྟེན་གཞི་གནང་བའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ད་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་བཞི་པ་ས་ག་ཟླ་བའི་ཚེས་པ་བཅུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་ལྔ་པའི་ཚེས་ཉི་ཤུ་དགུ་རེས་གཟའ་ཟླ་བའི་དགོང་དྲོའི་ལས་རིམ་འགོ་འཛུགས་ཞུ་གི་ཡོད། ལས་རིམ་དེ་བཞིན་གཡང་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་སེང་གེ་རི་བསོད་ནམས་ལྷ་མོ་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་སྦྲགས་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། ཏུར་ཀི་རྒྱལ་ཁབ་ཀྱིས་ཕན་ཚུན་ལྟོས་འབྲེལ་ཤུགས་ཆེར་གྱུར་བཞིན་པའི་འཛམ་གླིང་དུ་ཞི་བདེ་དང་བརྟན་ལྷིང་ཡོང་བར་ཞབས་འདེགས་གལ་ཆེན་བསྒྲུབ་ཐུབ་པའི་རེ་བ་ཡོད་ཅེས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཏུར་ཀིའི་སྲིད་འཛིན་འོས་བསྡུའི་རྒྱལ་ཁ་ཐོབ་མཁན་ཨར་ཏོ་གན་ལགས་སུ། བཀའ་ཡིག་བསྩལ་ཡོད་པ་སོགས་དེ་རིང་གི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། ཡང་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཨ་མི་རི་ཀའི་མི་ནི་སོ་ཊ་སློབ་གྲྭ་ཆེན་མོ་ནས་བཞུགས་སྒར་རྡ་རམ་ས་ལ་དུ་ཕེབས་པའི་སློབ་མ་ཁག་ཅིག་ལ་དམིགས་བསལ་མཇལ་ཁ་དང་བཀའ་སློབ་བསྩལ་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་དེ་རིང་གི་ཆེད་སྒྲིག་ལེ་ཚན་ནང་ས་ག་ཟླ་བའི་དུས་ཆེན་གྱི་ངོ་སྤྲོད་དང་ལྷག་པར་དུ་ས་ག་ཟླ་བའི་ནང་ཆོས་ཕྱོགས་ཀྱི་བྱ་བ་སྤེལ་ཕྱོགས་ཀྱི་སྐོར་སེ་ར་བྱེས་ཀྱི་བསམ་བློ་ཁང་ཚན་གྱི་དགེ་འདུན་པ། རྒྱལ་མཚན་བསྟན་དར་ལགས་གནས་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་བདུན་རེའི་དཔྱད་བརྗོད་གླེང་དོན་གྱི་ལེ་ཚན་ནང་རྒྱ་ནག་ནང་གི་གསར་འགོད་རང་དབང་གི་གནས་བབ་ཇི་འདྲ་ཡོད་མེད་ཀྱི་ཐད་གླེང་མོལ་ཞུས་པ་ཞིག་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད།
ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་ཚེ་དབང་དངོས་གྲུབ་ལགས་དང་སེང་གེ་རི་བསོད་ནམས་ལྷ་མོ་གཉིས་ཀྱིས་སྙན་སྒྲོན་ཞུ་གི་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཏུར་ཀིའི་སྲིད་འཛིན Erdogan མཆོག་ཡང་བསྐྱར་སྲིད་འཛིན་ལ་འོས་འདེམས་རྒྱལ་ཁ་ཐོབ་པར་འཚམས་འདྲིའི་གསུང་འཕྲིན་ཞིག་སྩལ་གནང་མཛད་འདུག་འདིའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་བཞུགས་སྒར་རྡ་རམ་ས་ལ་ནས་བློ་བྷེ་ལགས་ཀྱིས་བཏང་འབྱོར་བྱུང་བ་དེ་གཤམ་ལ་སྙན་སྒྲོན་ཞུ་གི་ཡིན།
ཉེ་ལམ་ནས་ཨེ་ཤ་ཡ་དང་ཡུ་རོབ་འབྲེལ་མཚམས་སུ་ཆགས་པ་དང་ནུབ་རྒྱུད་རྒྱ་མཚོ་བྱང་མའི་སྤྱི་ཆིངས་སྒྲིག་འཛུགས་ཀྱི་ཁོངས་གཏོགས་ཚོགས་མི་ཡིན་པ། ཏུར་ཀི་རྒྱལ་ཁབ་ཀྱི་སྲིད་འཛིན་མི་མང་གིས་ཐད་ཀར་འོས་འདེམས་བྱས་པ་བརྒྱུད། སྤྱི་ཟླ་ལྔ་པ་གི་ཚེས་པ་ཉེར་དགུ་གི་ཉིན་མ་རྒྱལ་ཁབ་དེའི་སྲིད་འཛིན་ལས་ཐོག། Rajab Tayyip Erdogan ལགས་བསྐྱར་དུ་སྲིད་འཛིན་ལ་བདམས་ཐོན་རྒྱལ་ཁ་ཐོབ་པར་བརྟེན། བོད་མིའི་དབུ་ཁྲིད་གོང་ས་མཆོག་ནས་བཞུགས་སྒར་ཕོ་བྲང་དུ་ཏུར་ཀི་ཡི་སྲིད་འཛིན Erdogan ལགས་སུ་བཀའ་ཡིག་ཅིག་ཕེབས་པ་གི་ནང། ཐོག་མར་སྲིད་འཛིན་ཁོང་ལ་འོས་འདེམས་ཀྱི་རྒྱལ་ཁ་ཐོབ་པར་བཀྲ་ཤིས་རྟེན་འབྲེལ་ཞུས་པ་དང་ཆབས་ཅིག་ཏུ། ངོས་ཀྱི་རེ་བར་ཧ་ཅང་གཉན་འཕྲང་གི་དུས་སྐབས་འདིར། ཏུར་ཁིའི་རྒྱལ་ཁབ་ལ་མུ་མཐུད་དུ་འབྱོར་ཕྱུག་རྒྱས་ཏེ་ཕན་ཚུན་ལྟོས་འབྲེལ་ཤུགས་ཆེ་འགྱུར་བཞིན་པ་གི་འཛམ་གླིང་འདིར། ཞི་བདེ་དང་བརྟན་ལྷིང་ཡོང་རྒྱུར་ཏུར་ཁིའི་རྒྱལ་ཁབ་ཀྱིས་ཞབས་འདེགས་གལ་ཆེན་སྒྲུབ་ཐུབ་པ་གི་ཐུགས་རེ་གནང་གི་ཡོད་པ་འཁོད་ཡོད་པ་མ་ཟད་དུ། སྲིད་འཛིན་མཆོག་གིས་ཏུར་ཁི་གི་མི་དམངས་སྤྱི་དང་ཁྱད་པར་དབུལ་ཕོངས་ཉམ་ཐག་ཚོ་གི་རེ་འདོད་སྒྲུབ་སྐབས་སུ། རྐྱེན་ཆག་བར་ཆད་མེད་པར་ཕྱག་ལས་ལམ་ལྷོངས་གི་ཐུགས་སྨོན་སྐྱབས་འཇུག་གནང་གི་ཡོད་སྐོར་འཁོད་ཡོད་པ་གི་སྐོར་རེད། དགའ་ལྡན་ཕོ་བྲང་གི་དྲུང་ཆེ་ཆོས་སྐྱབས་པ་འཆི་མེད་རིག་འཛིན་ལགས་ནས་འགྲེལ་བརྗོད་གནང་གི་འདུག།
དེ་རིང་གོང་ས་མཆོག་ནས་ཨ་ནི་ཏྲར་ཀིའི་རྒྱལ་ཁབ་ཀྱི་སྲིད་འཛིན་ཨེར་དོ་གྷན་མཆོག་ལ་ཨ་ནི་ཁོང་བསྐྱར་དུ་སྲིད་འཛིན་འོས་འདེམས་བྱུང་བ་དེ་ཡང་ཨ་ནི་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཡོད་ཅེས་ཨ་ནི་བཀའ་ཡིག་སྩལ་གནང་ཡོད་པ་རེད། དེ་དང་ཆབས་ཅིག་ད་དེང་སང་འཛམ་བུ་གླིང་ནང་ལ་གང་ཅི་གི་ད་དཀའ་ངལ་ཆེན་པོ་ཞེ་པོ་ཞིག་ཡོད་པའི་དུས་ཚོད་དེ་ཡང་ཨ་ནི་ཏྲར་ཀིའི་ངོས་ནས་ད་ག་རེ་ཟེར་དགོས་རེད། འཛམ་བུ་གླིང་ནང་ལ་ཨ་ནི། ཞི་བདེ་ལྷིང་འཇགས་ཡོང་བའི་ཆེད་དུ་ཞབས་འདེགས་སྒྲུབ་ཐུབ་པའི་ཐུགས་སྨོན་ཡོད། མཐའ་དོན་དེ་ཡང་ཏྲར་ཀི་མི་མང་གི་འདོད་དོན་སྒྲུབ་ཡ་དང་དམིགས་བསལ་ད་སྤྱི་ཚོགས་ནང་ལ་དཔལ་འབྱོར་སོགས་ཀྱི་དཀའ་ངལ་ཆེ་བ་ཡོད་མཁན་ཁོང་ཚོའི་ད་ངལ་བ་དེ་སེལ་ཐུབ་པའི་ཐུགས་སྨོན་ཡོད་འོ་ཐུགས་རྗེ་ཆེ་དགུན་དུས་ཏྲར་ཀི་སྲིད་འཛིན་ཨེརྡོ་གྷན་མཆོག་ལ་བཀའ་ཡིག་ཐུགས་རྗེ་ཆེ་ལྟ་རང་ཤོག་གནང་རེད། གཞན་ཡང་འདི་ལོ་སྤྱི་ཟླ་གཉིས་པ་གི་ནང་ཐུར་ཁེ་རྒྱལ་ཁབ་ཏུ་ས་ཡོམ་བརྒྱག་སྐབས་ཀྱང། གོང་ས་མཆོག་ནས་ཐུགས་གསོའི་འཚམས་འཕྲིན་དང་ཞལ་འདེབས་གང་འཚམ་ཀྱང་རྒྱས་བཅད་ཀྱིས་ཕུལ་ཡོད་ཅིང། སྤྱི་ལོ་ཉིས་སྟོང་བཅུ་བཞི་ནས་འོས་ཐོབ་བརྒྱུད་དེ་ད་བར་རེ་ཐུར་ཁེ་རྒྱལ་ཁབ་ཀྱི་སྲིད་འཛིན་ལས་ཐོག་གནང་མཁན། Recep Tayyip Erdogan། ལགས་ནི། སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་བཞི་གི་ལོར་སྐྱེས་ཏེ་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་གི་ལོ་ནས། ཐུར་ཁེ་གི་རྒྱལ་ས་ཨི་སྟན་འབུལ་གྱི་གྲོང་ཁྱེར་སྤྱི་ཁྱབ་པ་ལ་བདམས་པ་ནས། ཁ་ཡོད་ལག་ཡོད་ཀྱི་ཐོག་ནས་གྲོང་ཁྱེར་གྱི་འཐུང་ཆུ་གི་དཀའ་ངལ་དང་མཁའ་རླུང་གཙང་སེལ། འགྲིམ་འགྲུལ་གྱི་ལམ་ཁ་འགག་པ་གི་དཀའ་ངལ་དང་གད་སྙིགས་གཙང་བཟོ་སོགས་ལ་ཕན་ནུས་ཆེན་པོ་ཐོན་པར་བརྟེན། སྐབས་ཤིག་རིང་ཁོང་ལ་མི་རིགས་དང་ཆོས་ལུགས་དབྱེ་འབྱེད་སོགས་ཀྱི་ཉེས་འཛུགས་ཁྲིམས་ཆད་ཕོག་མིན་ལ་མ་ལྟོས་པར། དྲང་སྙོམས་དང་ཡར་རྒྱས་ཆབ་སྲིད་ཚོགས་པ་གསར་འཛུགས་ཀྱིས། སྤྱི་ལོ་ཉིས་སྟོང་གསུམ་ལོ་ནས་ཉིས་སྟོང་བཅུ་བཞི་བར་རེ་ཏུར་ཀི་རྒྱལ་ཁབ་ཀྱི་སྲིད་བློན་གི་ཐུགས་འགན་བཞེས་ཡོད་པ་མ་ཟད། སྤྱི་ལོ་ཉིས་སྟོང་བཅུ་བཞི་ལོར་ཡུལ་དེའི་སྲིད་འཛིན་གྱི་ཐུགས་འགན་བཞེས་ཡོད་ཅིང། འདི་ལོའི་སྲིད་འཛིན་འོས་འདེམས་སུ་ཁོང་ལ་འོས་ཤོག་བརྒྱ་ཆ་ལྔ་བཅུ་ང་གཉིས་དང་ཚེག་བཅུ་བཞི་དང། ཁོང་གི་འགྲན་ཡ་ཁི་ལིག་དཱ་རོག་ལུ་ལགས་སུ། འོས་ཤོག་བརྒྱ་ཆ་བཞི་བཅུ་ཞེ་བདུན་དང་ཚེག་བརྒྱད་ཅུ་གྱ་དྲུག་ཡིན་པས་འོས་ཤོག་ས་ཡ་གཉིས་ཙམ་གྱི་ཁྱད་པར་ཤོར་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བེ་ཡིན། བོད་མི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཨ་མི་རི་ཀའི་མི་ནི་སོ་ཏ་སློབ་གྲྭ་ཆེན་མོ་ནས་བཞུགས་སྒར་རྡ་རམ་ས་ལ་རྟེན་གཞི་བྱས་པའི་འགྲོ་ཕན་སྨན་རྩིས་ཁང་དུ་བོད་ཀྱི་གསོ་བ་རིག་པའི་ཐོག་རྒྱུས་ལོན་དང་འབྲེལ་བའི་ཟབ་སྦྱོང་ཆེད་ཕེབས་འབྱོར་བྱུང་བའི་སློབ་མ་དགུ་ལ་དམིགས་བསལ་མཇལ་ཁ་དང་བཀའ་སློབ་སྩལ་ཡོད་པའི་སྐོར་ལ་བཞུགས་སྒར་རྡ་རམ་ས་ལ་ནས་འདི་གའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་ལྔ་པའི་ཚེས་ཉི་ཤུ་རྩ་དགུ་ཉིན་གྱི་སྔ་དྲོ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཨ་མི་རི་ཀའི་མེ་ནི་སོ་ཏྲ་སློབ་ཆེན་ནས་བཞུགས་སྒར་དུ་རྟེན་གཞི་བྱས་པའི་འགྲོ་ཕན་སྨན་རྩིས་ཁང་དུ་བོད་ཀྱི་གསོ་བ་རིག་པའི་ཐོག་རྒྱུས་ལོན་དང་འབྲེལ་བའི་ཟབ་སྦྱོང་ཆེད་ཕེབས་འབྱོར་བྱུང་བའི་སློབ་མ་དགུ་ལ་དམིགས་བསལ་གྱི་མཇལ་ཁ་དང་བཀའ་སློབ་སྩལ་བའི་ནང་བོད་ཀྱི་གསོ་བ་རིག་པའི་གལ་གནད་དང་དཔྱད་སྒོམ་ཉམས་ལེན་གྱིས་དེའི་འགྲོ་བ་མིའི་འཕྲོད་བསྟེན་ལ་བཟང་ཕྱོགས་ཀྱི་ཤུགས་རྐྱེན་སོགས་ཀྱི་ཐད་བཀའ་སློབ་ཕེབས་འདུག་པ་མ་ཟད་འདི་ལྟ་བུའི་ལས་གཞི་མུ་མཐུད་ནས་སྤེལ་དགོས་པའི་བཀའ་སློབ་ལམ་སྟོན་སྩལ་འདུག། སྤྱིར་མི་ནི་སོ་ཏྲ་སློབ་ཆེན་དང་བོད་ཀྱི་སྨན་རྩིས་ཁང་གི་མཐོ་སློབ་གཉིས་དབར་ནུབ་ཕྱོགས་ཀྱི་སྨན་དང་འབྲེལ་བའི་རིག་གནས་གཉིས་ཟུང་འབྲེལ་གྱིས་སློབ་གཉེར་བྱེད་རྒྱུ་ཡི་ལས་གཞི་འདི་ནི་ཕྱི་ལོ་ཉིས་སྟོང་ལྔ་ལོར་ཐོག་མར་འགོ་འཛུགས་གནང་སྟེ་ད་བར་ཕྱི་རྒྱལ་གྱི་སློབ་མ་བདུན་བརྒྱ་ལྷག་ལས་གཞི་དེའི་ནང་མཉམ་ཞུགས་གནང་འདུག་ཅིང་མི་ནི་སོ་ཏྲ་སློབ་ཆེན་གྱི་སེམས་ཁམས་དང་གསོ་བཅུད་སྡེ་ཚན་གྱི་སློབ་དཔོན་གཞོན་པ་སྨན་པ་བསྟན་འཛིན་རྣམ་གྲོལ་ལགས་ནི་ལས་གཞི་འདིའི་ཐོག་ཐུགས་འགན་བཞེས་མཁན་གཙོ་བོའི་གྲས་ཤིག་ཡིན་འདུག་པ་དང་ཁོང་གིས་ཨེ་མོ་རི་གཙུག་ལག་སློབ་ཆེན་ནང་དུ་སྨན་གྱི་ཐོག་ལ་རིག་གཞུང་མི་འདྲ་བའི་ལྟ་ཚུལ་གྱི་བརྗོད་གཞིའི་ཐོག་སློབ་གཉེར་གནང་སྟེ་འབུམ་རམས་པའི་ལག་འཁྱེར་བླངས་ཡོད་པ་དེས་ལས་གཞི་དེ་དང་དམིགས་བསལ་འབྲེལ་བ་ཆགས་ཀྱི་ཡོད་འདུག། ད་འདི་ཡི་དམིགས་ཡུལ་གཙོ་བོ་དེ། ཕ་གི།
རང་ལ། འཛིན་གྲྭ་གཅིག་ཡོད་རེད་ད་འདི་དེ། སྔོན་འགྲོ་གི་འཛིན་གྲྭ་འདྲ་བོ་རེད་ད་ང་ཚོ་བོད་གསོ་བ་རིག་པའི་གི། ལྟ་གྲུབ་དང་ཨ་ནི་དམིགས་བསལ་ནང་ཆོས་དང། ཧང་སང་ཡི་འབྲེལ་བ་ཆགས་བསྡད་ཡོད་དུས་ཙམ་པ་ལ། ནང་ཆོས་གི་ལྟ་གྲུབ་དང་སེམས་ཁམས་རིག་པ་མང་པོ་ཅིག་འདི་ནང་ལ་ཁོ་རང་ཚོ་ངོ་སྤྲོད་ཡོང་དགོས་རེད་ད་འདི་འཛིན་གྲྭ་གཉིས་པ་དེ་ཨ་ནི་ཚུར་འདིར་སྨན་རྩིས་ཁང་ལ་ཆེད་མངགས་ཚུར་བཅར་བྱས་འདི་ལ་ང་རང་ཚོ་གི། ཨེམ་ཆི་ལགས་ལྷན་རྒྱས་ཡོད་རེད་སྙམ་བོད་སྨན་སྒང་ལ་ཉམས་ཞིབ་གནང་ད་ངས་ཡོད་རེད་ཁོ་རང་ཚོ་གིས་ང་ཚོ་དེ་མི་ནི་སོ་ཏྲ་གི་སློབ་མ་ད་ལན་དཔེ་ཆ་བཞག་ན་ང་ཚོ་སློབ་མ་དགུ་ཡོད་རེད་བ་ཨང་ཁོ་རང་ཚོ་དེ་ཉི་མ་བརྒྱད་རིང་ག་ལ་ད་དཔེ་སྐོར་ད་ཞོགས་གེ་ནས་དགོང་དག་བར་དུ་སེ་ཤན་བཞི་བཞི་བཞི་བྱས་ནས་རེད་བ་ཨང་འཛིན་གྲྭ་ཁག་བཞི་བཞི་བྱས་ནས་ཁོ་རང་ཚོ་སྦྱངས་ད་དེ་སྦྱངས་པ་ཙམ་མ་རེད་དཔེ་ཆ་བཞག་ན་སང་ཉིན་སང་ཉིན་གནངས་ཉིན་རྒྱབ་ལ་ད་ཁོ་རང་ཚོ་ཚང་མ་གིས་སྤུ་གུ་སློབ་མ་སོ་སོ་སོ་གིས་སོ་སོའི་གི་ལག་ལེན་ནང་ལ་བོད་ཀྱི་གསོ་བ་རིག་པ་དང་ནི་ནང་ཆོས་ཀྱི་སྒོམ

དཔེར་ན་མི་ནི་སོ་དྲ་སློབ་ཆེན་ནང་བོད་སྨན་དང་འབྲེལ་བའི་སློབ་ཚན་ཁག་གསུམ་ཡོད་པ་དེ་དག་ནང་མཉམ་ཞུགས་གནང་མཁན་མང་ཆེ་བ་ནི་སྨན་གྱི་སློབ་མ་དང་སྨན་ཞབས། སྤྱི་ཚོགས་འཕྲོད་བསྟེན་ཐོག་སློབ་གཉེར་བ། དེ་བཞིན་སྨན་པ་སོགས་ཡིན་འདུག་ད་ལྟའི་ཆར་མི་ནི་སོ་དྲ་གཙུག་ལག་སློབ་ཆེན་ནང་སྤྱི་ཚོགས་ཞབས་ཞུའི་ཐོག་གཙུག་ལག་རབ་འབྱམས་པའི་སློབ་གཉེར་གནང་བཞིན་པ་སློབ་མ Madison Clark ལགས་ཀྱིས།

དེའི་ནང་བོད་པའི་གཞོན་སྐྱེས་མཉམ་ཞུགས་གནང་བ་ནི་ད་རེས་ཐེངས་དང་པོ་ཡིན་པ་མ་ཟད་དེ་ཡང་མཉམ་ཞུགས་པ་བསྟན་འཛིན་ཚེ་བརྟན་ལགས་དང་ཨོ་རྒྱན་ཆོས་འཛོམས་རྣམ་གཉིས་ནི་ཨ་རིའི་མེ་ནི་སོ་ཏྲ་མངའ་སྡེའི་ནང་སྐྱེས་འཚར་བྱུང་འདུག་ཅིང་ད་ལྟའི་ཆར་ཁོང་གཉིས་མེ་ནི་སོ་ཏྲ་གཙུག་ལག་སློབ་ཆེན་དུ་སློབ་གཉེར་གནང་མུས་ཡིན་འདུག་པ་དང་ལས་གཞི་འདི་ཡིས་ཁོང་གཉིས་ལ་ཕན་ཐོགས་བྱུང་འདུག། བོད་སྨན་སྐོར་ལ་ཚང་མ་ཡག་པོ་ཤེས་ཟེར་ཨ་ག་ཞིན་ཡང་ཟི་ཐ་ཨ་རི་ལ་བོད་སྨན་སྐོར་ལ་མང་པོ་ཤེས་ཀྱི་མི་འདུག་ཨ་ཚང་མ Western Medicine དང་ཚང་མ་མང་པོ་མང་ཆེ་ལབ་ཀྱི་འདུག་ཨ་ནི་དེ་ཕྱིན་ནས་ང་ད་ད་ལྟ་འདིར་སླེབས་དུས་ང་མང་ཆེ་ཚང་མ་བོད་སྨན་སྐོར་ལ་དཔེ་མང་པོ།

Treatment དང་དེ་ཚོ་ལ་དེ་ཚོ་ལེན་དེ་ན་ཅི་ཕན་སེམས་མ་ཡོད་དོ་བསམ་དེ་ན་ད་ཡག་པོ་ཆགས་གི་མ་ར་གོ་སྨན་པ་ལ་ཏི Trust ཡོད་དགོས་རེད་དད་པ་དགོས་རེད་དེ་ཚོ་ཡིན་གྱི་མིན་ནས་བོད་སྨན་སྐོར་ལ་མེ་བཙའ་དང་སྨན་སྦྱོར་དེ་ཚོ་བྱེད་ར་མིན་གྱི་བོད་ཟས་གཏོང་མ་ད་ག་བོད་སྨན་གྱི་འགྲོ་སྟངས་དང་བསམ་མནོ་གཏོང་སྟངས་དེ་ཚོ་ཡག་པོ་ལས་ཀ་ནས་བཙུགས་ཐུབ་ན་འདི་ཨ་ཁ་ར་ནད་པ་ལ་ཡག་པོ་ཕན་ས་རེད་བསམ་གི།
ཡང་འགྲོ་ཕན་སྨན་རྩིས་ཁང་གི་དགེ་རྒན་དང་སློབ་སྤྱི་གཞོན་པ་སྨན་པ་རྣམ་གྲོལ་ལྷ་མོ་ལགས་ཀྱིས། སྨན་རྩིས་ཁང་དེ་ཉིད་ཀྱིས་ཕྱི་རྒྱལ་མཐོ་སློབ་དང་ལྷན་དུ་དེ་འདྲ་བའི་ཟུང་འབྲེལ་གྱི་ལས་གཞི་སྤེལ་བ་དེས་བོད་སྨན་ལ་དོ་སྣང་དང་དེས་སྤྱི་ཚོགས་ལ་ཞབས་ཞུ་སྒྲུབ་མུས་ཡིན་པ་གསལ་པོ་ཡིན་པ་གསུངས་ཤིང་ད་དུང་སྨན་རྩིས་ཁང་དང་ཨ་རིའི་ཨེ་མོ་རི་གཙུག་ལག་སློབ་ཆེན་གཉིས་དབར་མཉམ་འབྲེལ་ལས་གཞི་དེ་ཡིས་ཕྱོགས་གཉིས་ཀར་ཕན་ཐོགས་འབྱུང་བཞིན་ཡོད་པ་འགྲེལ་བརྗོད་གནང་བྱུང། ཡང University གཞན་པ་གཅིག་དེ་ཨ་རིའི་ཨེ་མོ་རི་གྱི་སྨན་གྱི་སློབ་གྲྭ་ཡོད་རང་ཚོ་ལ་ལས་སློབ་གྲྭ་ཆུང་ངུ་དང་འབྲེལ་བ་དེ་འདྲ་བ་ཡིན་ན་ང་ཚོ་ཡང་མཉམ་འབྲེལ་གྱི་ལས་གཞི་ཞིག་ཆགས་བསྡད་ཡོད་རེད་དེ་འདྲ་བ་ཡིན་ན་ང་ཚོ་ཐོག་མ་ཉིས་སྟོང་བཅུ་གསུམ་ལ་འགོ་བཙུགས་བྱས་ལོ་བདུན།

གཞན་ཡང་ཨ་མི་རི་ཀའི་མེ་ནི་སོ་ཊ་སློབ་ཆེན་དང་སྨན་རྩིས་ཁང་གཉིས་དབར་འགྲོ་བཞིན་པའི་ད་ལྟའི་ལས་གཞི་འདི་ནི་ཕྱི་ཟླ་ལྔ་པའི་ཚེས་བཅོ་བརྒྱད་ཉིན་འགོ་འཛུགས་ཀྱིས་ཕྱི་ཟླ་ལྔ་པའི་ཚེས་སུམ་ཅུ་ཉིན་མཇུག་སྒྲིལ་གནང་གི་ཡོད་པ་རེད་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཕྱི་ཟླ་ལྔ་པའི་ཚེས་སུམ་ཅུ་དང་སུམ་ཅུ་སོ་གཅིག་ཉི་མ་གཉིས་ཀྱི་རིང་བོད་རིགས་གཞོན་སྐྱེས་ཚོ་ལ་ཐེག་ཆེན་ཆོས་གླིང་གཙུག་ལག་ཁང་གི་ནང་ནང་ཆོས་ངོ་སྤྲོད་ཀྱི་ཆོས་འབྲེལ་བཀའ་དྲིན་སྩལ་རྒྱུ་དང་དེ་ཡང་ཚེས་སུམ་ཅུ་ཉིན་སྐྱབས་འགྲོ་ངོ་སྤྲོད་དང་སེམས་བསྐྱེད་ཀྱི་ཆོས་འབྲེལ་དང་ཚེས་སུམ་ཅུ་སོ་གཅིག་ཉིན་རྗེ་བཙུན་འཇམ་དཔལ་དབྱངས་ཀྱི་རྗེས་གནང་བཀའ་དྲིན་སྩལ་རྒྱུ་ཡིན་འདུག་ཡང་ཕྱི་ཟླ་དྲུག་པའི་ཚེས་བཞི་ཉིན་གྱི་སྔ་དྲོ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ས་ག་ཟླ་བའི་དུས་ཆེན་དང་སྟབས་བསྟུན་ནས་རྡ་རམ་ས་ལའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་དགེ་བཤེས་གླང་རི་ཐང་པས་མཛད་པའི་བློ་སྦྱོང་ཚིག་བརྒྱད་མ་དང་སེམས་བསྐྱེད་ཀྱི་ཆོས་འབྲེལ་བཀའ་དྲིན་བསྩལ་རྒྱུ་ཡིན་འདུག་ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་དང་བཀའ་སློབ་ཀྱི་མཛད་འཆར་གྱི་ཐད་དམིགས་བསལ་གྱི་གནས་ཚུལ་ལས་དེ་མིན་རྒྱལ་བའི་གསུང་ཆོས་ཁག་ཡོངས་རྫོགས་མི་མང་ལ་རིན་པ་མེད་པའི་ཐོག་ནས་གནང་གི་ཡོད་ཅིང་ལག་འཁྱེར་གྱི་ཐོག་གསུང་ཆོས་དང་བཀའ་སློབ་ཡོད་རིགས་འབྲེལ་ཡོད་གོ་སྒྲིག་ཚོགས་ཆུང་ལ་ཐད་ཀར་རམ་དགའ་ལྡན་ཕོ་བྲང་གི་དྲ་རྒྱའི་ཁ་བྱང་བརྒྱུད་ནས་འབྲེལ་བ་བྱེད་དགོས་ཡོད་འདུག་ཡང་བཞུགས་སྒར་རྡ་རམ་ས་ལར་གསུང་ཆོས་ཀྱི་སྐབས་ཆོས་ཞུ་བ་ཚོས་དེབ་འགོད་ངེས་པར་བྱ་དགོས་ཡོད་པ་དང་དེ་ཡང་དེབ་འགོད་ནི་མེག་ལོར་གྷན་ཇིར་ཡོད་པའི་བདེ་སྲུང་ཡན་ལག་ལས་ཁུངས་སུ་གསུང་ཆོས་མ་བཙུགས་པའི་ཉི་མ་ཁ་ཤས་ཀྱི་སྔོན་ནས་འགོ་འཛུགས་ཀྱིས་གསུང་ཆོས་ཀྱི་ཉིན་དང་པོའི་བར་དུ་བྱེད་དགོས་ཡོད་འདུག་དེབ་འགོད་ཀྱི་སྐབས་ཆོས་ཞུ་བ་སོ་སོས་ངོ་སྤྲོད་ལག་འཁྱེར་རམ་ཕྱི་སྐྱོད་ལག་འཁྱེར་མཉམ་འཁྱེར་གྱི་ཐོག་ནས་ལས་དོད་གནས་སའི་ཧིན་སྒོར་བཅུ་རེ་འབུལ་དགོས་ཡོད་འདུག།
ཡང་འཇར་མ་ནི་ནང་གི་བོད་རིགས་ཚོགས་པའི་ལོ་འཁོར་ཚོགས་ཆེན་དེ་བཞིན་འདི་ཟླའི་ཚེས་ཉི་ཤུ་བརྒྱད་དེ་རེས་གཟའ་ཉི་མའི་ཉིན་གྲོང་ཁྱེར་ཀོ་ལོན་ནང་ཚོགས་གནང་སྐབས Swiss ནང་བཅའ་བཞུགས་སྐུ་ཚབ་དོན་གཅོད་འཕྲིན་ལས་ཆོས་སྐྱིད་ལགས་ཀྱིས་དབུ་འབྱེད་མཛད་སྒོའི་ཐོག་གསུང་བཤད་གནང་འདུག་འཇར་འཁོད་བོད་རིགས་ཚོགས་པའི་ལོ་འཁོར་ཚོགས་འདུ་འདིའི་ནང་འཇར་མན་ན་ཡོད་པའི་བོད་རིགས་སྤྱི་མཐུན་ཚོགས་པ་ལྔ་ཚོགས་ཞུགས་གནང་ཡོད་པ་དང་ཚོགས་འདུ་དེ་བཞིན་སུད་སིའི་སྐུ་ཚབ་དོན་གཅོད་འཕྲིན་ལས་ཆོས་སྐྱིད་ལགས་དང་འཇར་མ་ནིའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་བསྟན་འཛིན་ཡེ་ཤེས་ལགས་གཉིས་ཀྱིས་གཙོ་སྐྱོང་གནང་འདུག་སྐབས་དེར་སྐུ་ཚབ་དོན་གཅོད་འཕྲིན་ལས་ཆོས་སྐྱིད་ལགས་ཀྱིས་འཇར་འཁོད་བོད་རིགས་སྤྱི་མཐུན་ཚོགས་པ་ཁག་གིས་བོད་མི་རིགས་ཀྱི་ངོ་བོ་སྲུང་སྐྱོབ་ཆེད་དང་བོད་དོན་ཆེད་ཀྱི་ལས་དོན་ཁག་སྤེལ་རྒྱུ་དང་ལས་གཞི་ཁག་ལག་ལེན་བསྟར་རྒྱུར་སུད་སིའི་སྐུ་ཚབ་དོན་གཅོད་ཁང་དང་འབྲེལ་མཐུད་ཡག་པོ་གནང་བ་མ་ཟད་ཕྱག་ལས་ཡག་པོ་གནང་སྐོར་བསྔགས་བརྗོད་གནང་འདུག། འཇར་མ་ནི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་བསྟན་འཛིན་ཡེ་ཤེས་ལགས་ཀྱིས་འདས་པའི་ལོ་གཅིག་ནང་བོད་རིགས་སྤྱི་མཐུན་ཚོགས་པས་སྤེལ་བའི་ལས་དོན་ཁག་གི་ལས་བསྡོམས་སྙན་སྒྲོན་ཞུས་པ་མ་ཟད་མ་འོངས་པར་ལས་དོན་སྤེལ་རྒྱུ་ཁག་གི་སྐོར་བཀའ་བསྡུར་ཡང་གནང་ཡོད་པའི་གནས་ཚུལ་འདུག།
རྒྱ་ནག་གི་གནམ་དམག་གནམ་གྲུ་སྐྱེལ་འདྲེན་བྱེད་མཁན་གྱི་གྲུ་གཟིངས་ཆེན་པོ་ཞིག་དང་གྲུ་གཟིངས་གཞན་གཉིས་ཐེ་ཝན་གྱི་མཚོ་ཁའི་ཡུར་བུ་བརྒྱུད་ནས་འགྲོ་སྐྱོད་བྱས་ཡོད་ལུགས་ཐེ་ཝན་གྱི་བདེ་སྲུང་བློན་ཆེན་ལས་ཁང་གིས་གསུངས་འདུག་དེ་ནི་རྒྱ་ནག་གི་དམག་མིས་ཐེ་ཝན་མཚོ་གླིང་ཁུལ་དུ་དངངས་འཚབ་བཟོས་པ་གསར་ཤོས་དེ་ཡིན་འདུག་དེ་ཡང་ཐེ་ཝན་ནས་རུ་ཏྲ་གསར་ལས་ཁང་གིས་ཕྱི་ཚེས་ཉེར་བདུན་ཉིན་གནས་ཚུལ་སྤེལ་བར་གཞིགས་ན། ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་འགོ་འཛུགས་བྱས་པའི་རྒྱ་ནག་གི་ཤན་ཏུང་ཞེས་པའི་དམག་གྲུ་དེ། ཉི་མའི་གུང་དུ་ཐའེ་ཝན་གྱི་བྱང་ངོས་མཚོ་ཁའི་ཡུར་བུའི་དཀྱིལ་ནས་བརྒྱུད་དེ་ཐའེ་ཝན་གྱི་ཕྱོགས་སུ་ཡོད་པའི་ས་ཐིག་ནས་ཕྱིན་ཡོད་འདུག་དཀྱིལ་གནས་མཚོ་ལམ་དེ་ནི་གཞུང་འབྲེལ་གྱི་ཐོག་ནས་མིན་ཀྱང་དཀྱིལ་ལམ་དེས་རྒྱ་ནག་དང་ཐའེ་ཝན་གྱི་ས་མཚམས་མཚོན་གྱི་ཡོད་པ་ཞིག་ཡིན་འདུག་རྒྱ་ནག་གི་བྱ་སྤྱོད་དེར་ཐའེ་ཝན་མཚོ་དམག་དམག་གྲུ་དང་གནམ་གྲུས་རྗེས་འདེད་བྱས་ནས་འོས་ཤིང་འཚམ་པའི་ཡ་ལན་སྤྲད་ཡོད་པ་རེད་ཞེས་ཐའེ་ཝན་གྱི་བདེ་སྲུང་བློན་ཆེན་ལས་ཁང་གིས་གསུངས་འདུག་རུ་ཏྲ་གསར་འགྱུར་ལས་ཁང་གིས་རྒྱ་ནག་བདེ་སྲུང་བློན་ཆེན་ལས་ཁང་ལ་འདིའི་ཐད་ཁ་པར་ཐོག་དྲི་རྩད་བྱས་ཀྱང་ཡ་ལན་སྤྲད་མི་འདུག་དེ་བཞིན་རྒྱ་ནག་གི་དམག་མིའི་སྤྱི་ཚོགས་དྲ་རྒྱའི་སྟེང་དུའང་རྒྱ་ནག་གི་དམག་གྲུ་ཐའེ་ཝན་གྱི་མཚོ་གླིང་ཁུལ་དུ་འགྲོ་སྐྱོད་བྱས་ཡོད་མེད་སྐོར་གང་ཡང་བཀོད་མེད་པ་རེད་བཞག་ཟླ་བ་སྔོན་མ་ནུབ་ཞི་བདེ་རྒྱ་མཚོའི་ཁུལ་དུ་རྒྱ་ནག་གི་དམག་མིས་དམག་སྦྱོང་བྱེད་པའི་སྐབས་ཤན་ཏུང་ཞེས་པའི་དམག་གྲུ་དེས་ཀྱང་མཉམ་ཞུགས་བྱས་ཡོད་པ་རེད། དེ་བཞིན་སྔ་ལོའི་ཕྱི་ཟླ་གསུམ་པའི་ནང། རྒྱ་ནག་དང་ཨ་མི་རི་ཀའི་སྲིད་འཛིན་རྣམ་གཉིས་བཀའ་མོལ་མ་གནང་པའི་ཆུ་ཚོད་གཅིག་ཙམ་གྱི་གོང། ཤན་ཏུང་ཞེས་པའི་དམག་གྲུ་དེས་ཐའེ་ཝན་མཚོ་གླིང་བརྒྱུད་ནས་འགྲོ་སྐྱོད་བྱས་ནས། ཐའེ་ཝན་མི་མང་ལ་འཇིགས་སྐུལ་བྱས་ཡོད་པ་རེད། ཡང་རེས་གཟའ་སྤེན་པའི་ཉིན། ཐའེ་ཝན་གྱི་བདེ་སྲུང་བློན་ཆེན་ལས་ཁང་གིས་གསུངས་པར་གཞིགས་ན། འདས་པའི་ཆུ་ཚོད་ཉི་ཤུ་རྩ་བཞིའི་ནང། རྒྱ་ནག་གི་གནམ་དམག་གནམ་གྲུ་བརྒྱད་ཀྱིས་ཐའེ་ཝན་གྱི་གནམ་ཐོག་ཏུ་འཕུར་སྐྱོད་བྱས་ཡོད་འདུག།
ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། རྒྱ་ནག་གིས་ཕྱི་ལོ་ཉིས་སྟོང་སུམ་ཅུའི་གོང་ལ་རྒྱ་མིའི་མཁའ་དབྱིངས་འཕུར་སྐྱོད་པ་ཚོ་ཟླ་བའི་གྲོང་ཁྱེར་ནང་གཏོང་རྒྱུའི་འཆར་གཞི་ཡོད་པའི་གནས་ཚུལ་འདུག། དེ་ཡང་ཨེ་པི་གསར་ལས་ཁང་གིས་ད་རིང་གནས་ཚུལ་སྤེལ་དོན་ལྟར་ན་རྒྱ་ནག་གིས་ཕྱི་ལོ་ཉིས་སྟོང་སུམ་ཅུའི་གོང་ལ་མཁའ་དབྱིངས་འཕུར་སྐྱོད་པ་ཚོ་ཟླ་བའི་གྲོང་ཁྱེར་ནང་གཏོང་འཆར་ཡོད་པ་དང་དེ་ནི་ཨེ་ཤི་ཡ་གླིང་ཕྲན་ནང་གི་སྒེར་གཅོད་དབང་འཛིན་རིང་ལུགས་པ་རྒྱ་ནག་གིས་ཨ་མི་རི་ཀ་དང་མང་གཙོའི་ལམ་ལུགས་ལྡན་པའི་ཨ་རིའི་མཐུན་ཕྱོགས་རྒྱལ་ཁབ་ཁག་ལ་མཁའ་དབྱིངས་ལ་མི་ཡོད་པའི་བཅོས་མའི་རྒྱུ་སྐར་གཏོང་རྒྱུ་སོགས་ལ་འགྲན་རྩོད་གསར་པ་བྱེད་ཀྱི་ཡོད་པ་སྟོན་གྱི་ཡོད་འདུག། ཨ་མི་རི་ཀས་ཟླ་བའི་གྲོང་ཁྱེར་ནང་ཨ་རིའི་མཁའ་དབྱིངས་འཕུར་སྐྱོད་པ་ཚོ་ཡང་བསྐྱར་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔའི་ལོ་མཇུག་ལ་གཏོང་རྒྱུའི་དམིགས་ཡུལ་ཟིན་ཡོད་འདུག་རྒྱ་ནག་གཞུང་གི་མཁའ་དབྱིངས་ལ་མི་གཏོང་རྒྱུའི་ལས་ཁང་གི་འགན་འཛིན་གཞོན་པ་ལིན་ཆི་ཆིང་གིས་ཕྱི་ལོ་ཉིས་སྟོང་སུམ་ཅུའི་གོང་ལ་བར་སྣང་ལ་རྒྱ་མིའི་མཁའ་དབྱིངས་འཕུར་སྐྱོད་པ་ཚོ་གཏོང་རྒྱུའི་དམིགས་ཡུལ་ཟིན་ཡོད་ལུགས་ད་རིང་གསར་འགོད་ལྷན་ཚོགས་ཤིག་ཐོག་བརྗོད་ན་ཡང་ཚེས་གྲངས་སོགས་གསལ་ཁ་བཏོན་མི་འདུག། ད་དུང་ཁོ་པས་རྒྱ་ནག་ལ་འཛམ་གླིང་ལ་ཐག་ཉེ་བའི་སར་མཁའ་དབྱིངས་ཀྱི་བབས་ཚུགས་ཆ་ཚང་ཞིག་ཡོད་སྟབས་མི། སྐོར་སྐྱོད་བྱ་རྒྱུའི་འགྲུལ་བཞུད་ལམ་ལུགས་ཡོད་ལ་ཡང་དེར་མཁའ་དབྱིངས་འཕུར་སྐྱོད་པ་གསར་པ་འདེམས་སྒྲུག་དང་སྦྱོང་བརྡར་སྤྲོད་རྒྱུ། ཁོང་ཚོར་རྒྱབ་སྐྱོར་བྱ་རྒྱུ་སོགས་ཀྱི་ཁ་སྐོང་རྒྱུ་དང་དེ་དག་ནི་ལོ་རེར་མི་གཉིས་བྱས་པའི་སྡེ་ཚན་གཅིག་ཟླ་བའི་གྲོང་ཁྱེར་ནང་གཏོང་རྒྱུའི་རྒྱ་ནག་གི་དམིགས་ཡུལ་བསྒྲུབ་རྒྱུར་འདང་ངེས་བཞིན་པ་ཡིན་ལུགས་ཀྱང་བརྗོད་འདུག་རྒྱ་ནག་གིས་ཟླ་བའི་གྲོང་ཁྱེར་ནང་མི་ཐེངས་མ་དང་པོ་དེ་ཕྱི་ལོ་ཉིས་སྟོང་གསུམ་ལོར་བཏང་ཡོད་པ་དང་ཡུལ་དེ་ནི་དེ་སྔའི་ཨུ་རུ་སུ་དང་ཨ་མི་རི་ཀ་གཉིས་ཀྱི་རྗེས་སུ། ཟླ་བའི་གྲོང་ཁྱེར་ནང་མི་གཏོང་མཁན་འཛམ་གླིང་ནང་གི་རྒྱལ་ཁབ་ཨང་གསུམ་པ་དེ་ཆགས་ཡོད་པ་རེད།
བལ་ཡུལ་གཞུང་གིས་གངས་རི་ཇོ་མོ་གླང་མའི་སྟེང་ཤར་པའི་སྣེ་ཤན་པས་ཐོག་མར་གངས་རི་འཛེགས་ཐུབ་པ་བྱུང་ནས་མི་ལོ་བདུན་ཅུ་འཁོར་བའི་དུས་དྲན་སྲུང་བརྩི་ཞུས་བཞག་དེ་ཡང་རྒྱལ་ས་ཀཏ་མན་ཌུ་ནས་ཨེ་པི་གསར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། དེ་ནི་འཛམ་གླིང་ནང་གི་གངས་རི་མཐོ་ཤོས་ཇོ་མོ་གླང་མའི་ཁུལ་དུ་གནམ་གཤིས་ལ་ངེས་གཏན་མེད་པ་དང་དེ་བཞིན་འཁྱགས་རོམ་དང་གངས་བཞུར་ནས་ཚ་དྲོད་རྒྱས་པའི་སྐབས་སུ་དུས་དྲན་སྲུང་བརྩི་ཞུས་པ་ཞིག་ཡིན་འདུག་གངས་འཛེགས་དང་འབྲེལ་བ་ཡོད་པའི་རི་ཁྲོད་དུ་གནས་པའི་བལ་པོའི་མི་རིགས་བརྒྱ་ཕྲག་མང་པོ་དང། གངས་འཛེགས་ལམ་སྟོན་པ་ཤར་པ། གཞུང་གི་དཔོན་རིགས་བཅས་ནས་རྒྱལ་ས་ཀཏ་མན་ཌུ་ནང་དུ་འཛོམས་ནས་དུས་དྲན་སྲུང་བརྩི་མཉམ་དུ་ཞུས་བཞག། ཤར་པའི་སྣེ་ཤན་པའམ་གངས་འཛེགས་ལམ་སྟོན་པས་ཇོ་མོ་གླང་མའི་སྟེང་ཐོག་མར་འཛེགས་ནས་མི་ལོ་བདུན་ཅུ་འཁོར་བའི་དུས་དྲན་གྱི་ཉིན། སྣེ་ཤན་པ། རཱ་མི་རི་ཏཱ་ལ། བལ་ཡུལ་གཞུང་གིས་ཆེ་བསྟོད་ཞུས་བཞག། ཁོང་གིས་འདི་ལོ་ཇོ་མོ་གླང་མའི་སྟེང་ཐེངས་གཉིས་འཛེགས་པ་དེ་བས་ཁྱོན་བསྡོམས་ནས་གངས་རི་ཇོ་མོ་གླང་མའི་སྟེང་དུ་ཐེངས་ཉི་ཤུ་རྩ་བརྒྱད་འཛེགས་ནས་སྐད་གྲགས་བཞག་ཡོད་འདུག་དེ་བཞིན་ཤར་པ་སོ་ནུ་ཤར་པ་ཞུ་བས་འཛམ་གླིང་ནང་གི་གངས་རི་མཐོ་ཤོས་བཅུ་བཞི་ཡི་སྟེང་ཐེངས་གཉིས་འཛེགས་པའི་བྱས་རྗེས་ཡོད་པ་ཁོང་ལའང་བལ་ཡུལ་གཞུང་གིས་ཆེ་མཐོང་གནང་བཞག། ཡང་པུས་མོ་མན་ཆད་མེད་པའི་དབང་པོ་སྐྱོན་ཅན་ཧ་རི་སྦ་དུ་མ་གར་ཞུ་བས་རྐང་ཚབ་གོན་ནས་གངས་རི་ཇོ་མོ་གླང་མའི་སྟེང་དུ་འཛེགས་ཐུབ་པའི་བློ་སྟོབས་ལའང་ཆེ་བསྟོད་ཞུས་བཞག། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གསུམ་ལོའི་ཕྱི་ཟླ་ལྔ་པའི་ཚེས་ཉེར་དགུ་ཉིན་བལ་ཡུལ་གྱི་གངས་འཛེགས་སྣེ་ཤན་པ་བསྟན་འཛིན་ནོར་རྒྱས་དང། ཨེ་མུན་ཧི་ལ་རི་གཉིས་ནས་གངས་རི་ཇོ་མོ་གླང་མའི་སྟེང་དུ་ཐོག་མར་འཛེགས་ཐུབ་པ་བྱུང་ཡོད་སྟབས་ལོ་ལྟར་ཕྱི་ཟླ་ལྔ་པའི་ཚེས་ཉེར་དགུ་ཉིན་དུས་དྲན་སྲུང་བརྩི་ཞུ་བཞིན་ཡིན་འདུག། ཡང་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་ཧོང་ཀོང་གི་གྲོས་ཚོགས་ནང་མང་གཙོ་དོན་གཉེར་བ་ཚོས་འཛུལ་ཞུགས་ཀྱིས་ངོ་རྒོལ་བྱས་པ་དེ་ནི་ཟིང་ཆ་བསླངས་སྐོར་ས་གནས་གཞུང་གིས་ཁྲིམས་གཏུག་བྱས་པའི་ནང་མི་གྲངས་བདུན་ཡིས་ནག་ཉེས་ངོས་ལེན་བྱས་ཡོད་པའི་གནས་ཚུལ་འདུག་དེ་ཡང་རོའི་ཏེར་གསར་ལས་ཁང་གིས་ད་རིང་གནས་ཚུལ་སྤེལ་དོན་ལྟར་ན། ཧོང་ཀོང་ས་གནས་གཞུང་གིས་མི་ནག་ཅན་པ་ཚོ་རྒྱ་ནག་ལ་ཕྱིར་ལོག་གཏོང་རྒྱུའི་ཁྲིམས་འཆར་བཏོན་པ་དེར་མི་མང་བརྒྱ་ཕྲག་མང་པོས་ངོ་རྒོལ་རྔམ་སྟོན་བྱས་པ་མ་ཟད་ཕྱི་ལོ་ཉིས་སྟོང་བཅུ་དགུ་ལོའི་སྤྱི་ཟླ་བདུན་པའི་ཚེས་གཅིག་ཉིན་མི་མང་བརྒྱ་ཕྲག་ཁ་ཤས་ཀྱིས་ཧོང་ཀོང་ས་གནས་ཀྱི་གྲོས་ཚོགས་ནང་འཛུལ་ནས་ངོ་རྒོལ་བྱས་སྐབས་ཁང་པའི་ཤེལ་སྒོ་དང། འཛིན་ཆས་དུམ་བུར་བཅག་གཅོག་བྱས་པའི་རྗེས་སུ་ངོ་རྒོལ་བ་མང་པོ་ཞིག་བྲོས་ཐར་ན་ཡང་རྗེས་སུ་ཧོང་ཀོང་གི་ཉེན་རྟོག་པ་ཚོས་བརྙན་པར་སོགས་བརྒྱུད་ནས་མི་དེ་དག་ངོ་རྟགས་བཟུང་ནས། ཁོང་ཚོས་ཟིང་ཆ་བསླངས་ལུགས་མི་གྲངས་བཅུ་གསུམ་ལ་ནག་ཉེས་བཙུགས་ནས། ད་རིང་ཁྲིམས་ཐག་གཅོད་སྐབས་མི་གྲངས་བདུན་གྱིས་རང་གི་ནག་ཉེས་ངོས་ལེན་བྱས་འདུག་ཟིང་ཆ་བསླངས་པའི་ནག་ཉེས་ཕོག་པ་བཞིན་ཁྲིམས་ཀྱི་སྒོ་ནས་བདེན་པ་ཡིན་པ་ར་སྤྲོད་བྱུང་ཚེ་ལོ་བཅུའི་རིང་བཙོན་འཇུག་ཉེས་ཆད་ཕོག་རྒྱུ་ཡིན་འདུག། རང་གི་ནག་ཉེས་ངོས་ལེན་བྱེད་མཁན་མི་བདུན་པོ་དེ་དག་གི་ཁོངས་སུ་ཧོང་ཀོང་གི་གཙུག་ལག་སློབ་གྲྭ་ཆེན་མོའི་སློབ་ཕྲུག་ཚོགས་པའི་ཚོགས་གཙོ་ཟུར་པ་ཨལ་ཐིའ་སུན་དང་མང་གཙོ་དོན་གཉེར་བ་ཝིན་ཐུས་ལའོ་གཉིས་ཡོད་པ་དང་ཨལ་ཐིའ་སུན་ཡིས་ཁྲིམས་ཐག་དེ་མ་བཅད་པའི་གོང་ལ་ཁོང་གི་ངོ་དེབ་ཐོག་ཁོང་ནས་རང་དབང་དང་དྲང་བདེན་མང་གཙོའི་ལམ་ལུགས་ཀྱི་ཆེད་དུ་འཐབ་རྩོད་བྱེད་འགོ་བཙུགས་པ་ནས་བཟུང་མཐའ་མཇུག་བར་དུས་ནམ་ཡང་འགྱོད་པ་མེད་ཅེས་བཀོད་གནང་འདུག་ལ། ད་དུང་ཁོང་གིས་ཕྱི་ལོ་ཉིས་སྟོང་བཅུ་གསུམ་ལོར་ང་ཧོང་ཀོང་གི་བཙོན་ཁང་ན་ཡོད་ཡིན་ནའི་ངའི་སེམས་འདི་རང་དབང་རེད་ཅེས་ཀྱང་བཀོད་གནང་འདུག་ཡང་གོང་ཞུས་མི་གྲངས་བཅུ་གསུམ་ཁོངས་ནས་ནག་ཉེས་ངོས་ལེན་མི་བྱེད་མཁན་གྱི་ཁོངས་སུ་སྒྱུ་རྩལ་བ Gregory Wong དང་གསར་འགོད་པ་ཝང་ཐའེ་ཧོ་དང་མཱ་ཕའེ་ཆུང་སོགས་ཚུད་ཡོད་པ་དང་ཁོང་ཚོས་ཧོང་ཀོང་གི་གྲོས་ཚོགས་ནང་ཁྲིམས་འགལ་སྒོ་ནས་འཛུལ་ཞུགས་བྱས་པའི་ནག་ཉེས་བཙུགས་ཡོད་སྟབས་དེ་ཡི་ཉེས་ཆད་ཚབས་ཆེ་ཤོས་དེ་ཚེ་བཙོན་ཡིན་འདུག་ཁྲིམས་ཞིབ་དེར་མི་མང་པོས་དོ་སྣང་ཆེན་པོ་བྱེད་ཀྱི་ཡོད་པ་དང་ཁྲིམས་ཞིབ་དེ་ཆ་ཚང་བྱ་རྒྱུར་ཉིན་གྲངས་བཞི་བཅུ་ཞེ་བཞི་འགོར་བཟོ་ཡོད་འདུག་སྒྱུ་རྩལ་བ། Gregory Wong ལགས་ཀྱིས་ཁྲིམས་ཞིབ་དེ་གྲུབ་འབྲས་ལེགས་ཉེས་གང་འདྲ་ཞིག་ཡོང་གི་ཡོད་རུང་བློ་ཁོག་ཆེན་པོ་བྱ་རྒྱུ་དེ་གལ་ཆེན་པོ་ཡིན་སྐོར་ཁྲིམས་ཁང་དེའི་ཕྱི་ལ་གསར་འགོད་པ་ཚོར་གསུངས་ཡོད་པའི་གནས་ཚུལ་འདུག། ཡང་ད་རིང་གི་ཆེད་སྒྲིག་གི་ལེ་ཚན་ནང་ས་ག་ཟླ་བའི་དུས་ཆེན་ངོ་སྤྲོད་དང་ལྷག་པར་དུ་ས་ག་ཟླ་བའི་ནང་ཆོས་ཕྱོགས་ཀྱི་བྱ་བ་སྤེལ་ཕྱོགས་སྐོར་སེ་ར་བྱེས་ཀྱི་བསམ་བློ་ཁང་ཚན་གྱི་དགེ་འདུན་པ་རྒྱལ་མཚན་བསྟན་དར་ལགས་སུ་འདི་གའི་གསར་འགོད་པ་ལྷུན་གྲུབ་ཚེ་རིང་ལགས་ཀྱིས་གནད་འདྲི་ཞུས་པ་ཞིག་གཤམ་ལ་སྙན་སྒྲོན་ཞུ་གི་ཡིན།
དེ་རིང་གི་ང་ཚོའི་ལེ་ཚན་འདིའི་ནང་དེང་སང་ད

བསམ་བློ་ཁང་ཚན་གྱི་དགེ་འདུན་པ། རྒྱལ་མཚན་བསྟན་དར་ལགས་ལ་ཨ་ནི་ས་ག་ཟླ་བའི་དུས་ཆེན་དེ་ག་འདྲ་ཡིན་མིན་སྐོར་ངོ་སྤྲོད་ཞིག་གནང་རོགས་གནང་ཞུ་བ་ཡིན།
ལགས་སོ། ས་ག་ཟླ་བའི་སྐོར་དེ་ལ་ཡ་ཨ་ནི་ངས་ང་རས་གང་ཤེས་ཤེས་ཤིག་མར་ཞུ་གི་ཡིན། ཞུས་པ་དེ་ཨ་ནི་ཉན་ཉན་འདྲ་ཡོད་ན་ནི་ད་ཡ་ཅིག་སོ་སོ་སོ་སོའི་བསམ་པ་རྣམ་དག་སྒོ་ནས་ཉན་རོགས་གྱིས། ནི་ད་དེ་ཚིག་འདི་མང་པོ་ཞུ་དགོས་མ་རེད་མང་པོ་ཞུས་ན་རླུང་འཕྲིན་ལ་དུས་ཚོད་མི་འདུག་བ།

ས་ག་ཟླ་བ་དེའི་ནང་ལ་ཡང་ཟླ་བ་བཞི་པ་དེའི་ནང་ལ་ཡང་ཨེ་ནི་སྟོན་པའི་མཛད་པ་བཞི་དུས་ཆེན་འཛོམ་གྱི་འདུག་ད་དེའི་ནང་ལ་བཞི་འཛོམ་པ་དེའི་ནང་ལས་དང་པོ་སྐུ་བལྟམས་པའི་མཛད་པ་དེ་ཚེས་པ་བཅོ་ལྔ་ལ་ཡང་བྱེད་ཀྱི་འདུག་ཨེ་ནི་དེ་ག་རེ་ཟེར་ན་ཟླ་བ་བཅུ་རྫོགས་ཤཱཀྱའི་སྲས་པོ་ཡི་བཀྲ་ཤིས་ལུམ་བིའི་ཚལ་དུ་སྐུ་བལྟམས་ཚེ་ཚངས་དང་དབང་པོ་བརྒྱ་བྱིན་གྱིས་བཏུད། མཚན་མཆོག་ནི་བྱང་ཆུབ་རིགས་སུ་ངེས་མཛད་ཕྱག་འཚལ་ལོ་ཞེས་གསུངས་འདུག་དེས་འདི་བ་ལུམ་བི་ནི་ལ་སྐུ་བལྟམས་པ་དེ་ངོ་བོ་བདག་འདྲ་དེའི་མཛད་པ་དང་པོ་དེ་རེད་ཤག་ཚེས་པ་བཅོ་ལྔའི་ཉིན་ཁ་དེ་ལ་ཁེལ་གྱི་འདུག་ད་དེ་ནས་འཁོར་བའི་བྱ་བར་སྙིང་པོ་མེད་གཟིགས་ནས་ཁྱིམ་ནས་བྱུང་སྟེ་མཁའ་ལ་གཤེགས་ནས་ཀྱང་མཆོད་རྟེན་རྣམ་དག་དྲུང་དུ་ཉིད་ལས་ཉིད་རབ་ཏུ་བྱུང་བར་མཛད་ལ་ཕྱག་འཚལ་ལོ་གསུང་ཡང་དེས་ཨེ་ནས་ཕལ་ཆེར་བཅོམ་ལྡན་འདས་རབ་ཏུ་བྱུང་བ་གི་དུས་ཆེན་དེ་ཨེ་ནས་ཚེས་པ་བརྒྱད་ལ་ཁེལ་གྱི་ཡོད་ས་རེད།

ལེ་ལོ་ཅན་རྣམས་ཆོས་ལ་བསྐུལ་བའི་ཕྱིར། རྩྭ་མཆོག་གྲོང་གི་ས་གཞི་གཙང་མ་རུ། འཆི་མེད་རྡོ་རྗེ་ལྟ་བུའི་སྐུ་གཤེགས་ནས་མྱ་ངན་འདའ་བར་མཛད་ལ་ཕྱག་འཚལ་ལོ་ཞེས་བྱས། སྤྱིར་བཏང་གི་སྟོན་པའི་མཛད་ཆེན་བཞི། ནང་གི་ཨེ་ནི། ཐ་མ་དེ། རྩྭ་མཆོག་གྲོང་ལ་ཡང་མྱ་ངན་ལས་འདས་པ། ཨེ་ནི་འོ་དེ་འདྲའི་གསུངས་ཤག་དེ་འདྲི་བ་ལ་དག། མྱ་ངན་ལས་འདས་པའི་སྐབས་ལ་ཡང། དེ་ནས་དགུང་ལོ་བརྒྱད་ཅུ་གྱ་གཅིག་ཡིན་པ་དེ་འདྲའི་གསུང་སྲོལ་འདུག་མྱ་ངན་ལས་འདའ་ཁ་ལ་མོ་ལ་ཡ་ད་གསུང་ཆོས་ཀྱི་མཐའ་མ་འདྲ་པོ་དེ་འདུས་བྱས་ཐམས་ཅད་མི་རྟག་པ་ཟག་བཅས་ཐམས་ཅད་སྡུག་བསྔལ་བ་ཆོས་ཐམས་ཅད་སྟོང་ཞིང་བདག་མེད་པ་མྱ་ངན་ལས་འདས་པ་ཞི་བའོ་ཞེས་པའི་ཨེ་ནི་དེ་གསུང་ཞལ་ཆེམས་དེ་གསུང་མཐའ་མ་འདྲ་པོ་དེ་དེ་ཡིན་ས་རེད་འོ་དེ་ཡིན་དུས་བ་ལ་དག་གཤེགས་པའི་སྐབས་ལ་ཡང་དགུང་ལོ་བརྒྱད་ཅུ་གྱ་གཅིག་བྱས་མངོན་པར་རྫོགས་པར་སངས་རྒྱས་པའི་སྐབས་ལ་ཕལ་ཆེར་དགུང་ལོ་སུམ་ཅུ་སོ་ལྔ་ཙམ་ཡིན་ས་རེད་དེ་འདྲ་ཅིག་གསུང་གི་འདུག་འོ་དེ་འདྲ་ཅིག་རེད་ཤག་མཛད་པའི་སྐོར་འདྲ་པོ་དེ་ལགས་སོ་དེ་ནས་ད་གཅིག་ཡ་ས་ག་ཟླ་བའི་དུས་ཆེན་འདི་རྩི་ཡས་ཀྱི་ལུགས་སྲོལ་དེ་ད་ག་དུས་རེ་བྱུང་ཡིན་ན་ཨ་ནི་འདི་ད་གཅིག་གི་བོད་ཆོལ་ཁ་གསུམ་ཡོངས་རྫོགས་ལ་སྲུང་བརྩི་ཞུ་བའི་ཆ་ཡིན་ན། དེ་ག་ནང་བཞིན་ད་ཡང་ཅིག་ཧི་མ་ལ་ཡའི་རི་རྒྱུད་ནང་ལ་བོད་བརྒྱུད་ནང་བསྟན་དར་ཡོད་ཙང་དུས་ཆེན་སྲུང་བརྩི་ཞུ་ཡས་དེ་ལོ་དུས་འདྲ་བོ་ད་དུས་ཚོད་ག་འདྲ་རེ་ཤེས་ན་དེའི་སྐོར་ག་རེ་མཁྱེན་ཡོད་ན

ད་གར་ད་འགྱུར་ཟེར་ང་རང་ཚོ་ནམ་རྒྱུན་འགྱུར་ཆེ་ཟེར་ཡ་འདུག་འགྱུར་ཆེ་ཟེར་ཡ་དེ་ད་འགྱུར་ཟེར་ཡ་དེ་ད་དེའི་སྐབས་ལ་ཡ་འགྱུར་ཆེན་པོ་ཡོང་ཡག་གི་གཅིག་དེ་དེའི་ཆེ་བ་འདྲ་པོ་དེ་ག་འདྲས་རེད་ཟེར་ན་ད་སྟོན་པས་ཀྱི་མཛད་པ་མཛད་ད་མཛད་ཡ་དེ་ཕ་རོལ་ངོས་ནས་ཨེ་ནས་མི་དགེ་བའི་ལས་ཤུགས་ཆེན་པོ་ཞེ་པོ་བྱེད་ཀྱི་ཡོད་ཙང་དེ་ལ་བརྟེན་ནས་ད་དོ་ན་ངོས་དེ་ནས་དགེ་ཆོས་ཆེན་པོ་ཅིག་བསྒྲུབ་ན་ཨ་ནི་ཕན་ཐོག་ཡོང་གི་རེད་དགོངས་བྱས་དེ་འདྲས་ཞིག་དཔེ་ཅིག་བརྩམས་པ་མིན་འགྲོ་དྲན་གྱི་འདུག་ག་རེ་ཟེར་ན་སྔེ་མ་གསུང་སྲོལ་དེ་འདྲས་ལ་ཡང་རྒྱ་མཚོ་ནང་གི་ཆུ་སྲིན་ཨི་ནི་ཁ་གདངས་བསྡད་ཀྱི་ཡོད་རེད་ལོ་གཅིག་གི་རིང་ལ་ཨ་ནི་ཁ་གདངས་བསྡད་པའི་སྐབས་ལ་ཡང་ཨ་ནི་དེའི་ནང་ལ་ཡང་རྒྱ་མཚོ་ནང་གི་འབུ་སྲིན་ཆེ་ཆུང་མང་པོ་ཨི་ནི་རྦད་དེ་གྲངས་ལས་འདས་པ་གི་ཨི་ནི་དེའི་ནང་ལ་ཚང་བཅས་བྱས་དེའི་ནང་ལ་ཉལ་བ་དང་བསྡད་པ་དེ་འདྲས་བྱེད་ཀྱི་ཡོད་རེད་ལབ་ཀྱི་ཡོད་རེད་ད་དེའི་ཆུ་སྲིན་ཁ་དེ་ག་དུས་གདངས་ཀྱི་ཡོད་རེད་ཟེར་ན་ས་ག་པའི་ཚེས་པ་བཅོ་ལྔའི་ཉིན་ག་དེ་ལ་མར་ཁ་བཙུམ་གྱི་ཡོད་རེད་གོ་རེད།

ད་ས་ག་ཟླ་བའི་དགེ་སྦྱོར་གཙོ་བོ་འབད་པ་ཞུ་ཡ་ལ། ཐབས་ཀྱི་ཆ་ནས་བྱང་ཆུབ་སེམས་དང། ཤེས་རབ་ཀྱི་ཆ་ནས་སྟོང་ཉིད་ལྟ་བ་གཉིས་ནི་སྔོན་ནས་ཐོས་ནས་སྦྱངས་པ་དང་སྦྱངས་ནས་གོམས་པ་དང་གོམས་ནས་ཉམས་སུ་ལེན་པ་དང་དེ་ཚོ་བྱས་ནས་དགེ་སྦྱོར་བྱེད་ཡ་འདྲ་པོ་གཙོ་བོ་ད་དེ་འདྲས་ཡིན་ས་རེད་ད་དེ་ནི་ང་རང་ཚོ་སྐྱབས་མགོན་རིན་པོ་ཆེས་རྟག་པ་རེ་ཞིག་གསུང་ཡ་ད་དེ་རེད།

ང་ནི་ད་གང་ལྟར་གེགས་བྱེད་ཤུགས་དེ་རིམ་པ་གཉིས་པ་དང་གསུམ་པ་གིས་ནི་གེགས་མ་ཤེས་ན་ན་ནི་སྟོན་པ་ཤཱཀྱ་ཐུབ་པ་གིས་སྔོན་ཆད་ནི་བྱང་ཆུབ་ཐུགས་བསྐྱེད་པ་དང་སྟོང་ཉིད་ལྟ་བ་བསྒོམས་པ་དང་ནི་དེ་འདྲས་ཀྱི་ནང་བཞིན་ནི་ད་ལྟའི་བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་རྒྱལ་བ་བསྟན་འཛིན་རྒྱ་མཚོ་གིས་བྱང་ཆུབ་ཀྱི་སེམས་བསྐྱེད་པ་དང་ནི་སྟོང་ཉིད་ཀྱི་ལྟ་བ་གིས་ནི་སེམས་ཅན་ཡར་འདྲེན་ཐབས་ཀྱི་དགོངས་པ་བཞེས་པ་དེ་ཚོ་ནི་སྦས་ཏེ། འོ་ད་དེ་ནང་བཞིན་ངས་ཡོང་བ་ཤོག་ངས་བྱེད་ཐུབ་པ་ཤོག་ངས་བྱེད་ཀྱི་ཡིན་བསམ་པས་ཀྱིས

ཐེངས་འདིའི་བདུན་རེའི་དཔྱད་བརྗོད་གླེང་སྟེགས་ཀྱི་ལས་རིམ་ནང། རྒྱལ་མཚམས་མེད་པའི་གསར་འགོད་མཐུན་ཚོགས་ཀྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་གསར་འགོད་རང་དབང་གི་གནས་སྟངས་གསལ་བའི་རྒྱལ་ཁབ་ཀྱི་ཐོ་གཞུང་བཏོན་པའི་ནང། རྒྱལ་ཁབ་བརྒྱ་དང་བརྒྱད་ཅུའི་ཁོངས་ནས་རྒྱ་ནག་དེ་བཞིན། བརྒྱ་དང་བདུན་ཅུ་དོན་དགུ་པར་བཏོན་ཏེ་སྡུག་ཤོས་གཉིས་པར་མིང་སྟོན་བྱས་འདུག་ན། རྒྱ་ནག་ནང་གི་གསར་འགོད་རང་དབང་གི་གནས་བབ་ཇི་འདྲ་ཡོད་མེད་ཀྱི་ཐད། བཀྲ་ཤིས་དབང་ཕྱུག་ལགས་དང་བསྟན་འཛིན་བདེ་སྐྱིད་ལགས་ཀྱིས་གླེང་མོལ་ཞུས་པ་དེ་བསྐྱར་དུ་གསན་རོགས་གནང།
very lifeblood of human rights. But in for three decades, on World Press Freedom Day, the international community has celebrated the work of journalists and media workers. This day highlights a basic truth all our freedom depends on press freedom. Freedom of the press is the foundation of democracy and justice. It gives all of us the facts we need to shape opinions and speak truth to power.

གཞི་རྩའི་ད་ལོ་རྟག་པ་རེ་ཞིག་སྤྱི་ཟླ་ལྔ་པའི་ཚེས་གསུམ་ཉིན་དེ་རྒྱལ་སྤྱིའི་ནང་ལོགས་ལ་ཅིག་འགྲོ་བ་མིའི་ཐོབ་ཐང་དང་འབྲེལ་བྱས་ནས་ལྷག་པར་དུ་གསར་འགོད་རང་དབང་འདི་གལ་ཆེ་ཆུང་ག་འདྲས་ཡིན་མེད་ཀྱི་ཐད་ལ་ནན་བརྗོད་ཀྱི་ཆེད་དུ་ཉི་མ་འདི་སྲུང་བརྩི་ཞུ་གི་ཡོད་རེད་ད་ད་ལྟ་ཁོ་རང་གི་གཏམ་བཤད་འདི་ལོའི་གི་གཏམ་བཤད་ནང་ལོགས་གསུངས་པ་ནང་བཞིན་རེད་འདས་ལོར་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་འདིའི་ནང་ལོགས་ལ་འཛམ་གླིང་ཁྱོན་ཡོངས་ནང་ལོགས་ལ་ད

ཡོངས་གྲགས་འདི་འདྲའི་ནང་བཞིན་ཨ་དེ་རིང་གནད་དོན་འདི་ཚང་མའི་སྐོར་ལ་གླེང་སློང་ཞུ་ཡས་ཡིན་ཨ་དེ་རིང་ལེ་ཚན་འདིའི་ནང་མཉམ་ཞུགས་བྱེད་མཁན་གཅིག་ང་བསྟན་འཛིན་བདེ་སྐྱིད་ཡིན། གཅིག་ང་བཀྲ་ཤིས་དབང་ཕྱུག་ཡིན་གོང་དུ་ད་བསྟན་འཛིན་བདེ་སྐྱིད་ལགས་ངོ་སྤྲོད་གནང་བ་ནང་བཞིན་བྱས་བྱས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གསུམ་ཕྱི་ཟླ་བཅུ་གཉིས་ནང་ལོགས་ལ་ཡང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་ཆེན་ཐོག་ལ་ནི་འཛམ་བུ་གླིང་གི་ད་གསར་འགོད་རང་དབང་ཉིན་མོ་བྱས་སྲུང་བརྩི་ཞུ་དགོས་ཀྱི་འདུག་ཟེར་ཡ་ཅིག་གཏན་འབེབས་བྱུང་བ་རེད།

འདི་ར་ཤི་ཡ་དང་ཡུག་རེན་དང་ནི་ཅིག་བོད་དང་རྒྱ་ནག་ནང་འདྲ་བོ་ཡིན་ན་ད་གསར་འགོད་པར་ཕྱིན་པ་ཡིན་ན་འདྲ་བོ་ཅིག་རྒྱ་ནག་གཞུང་གི་གནས་ཚུལ་ཅིག་ལ་ཡ་ཏོག་ཙ་ཅིག་མཐོ་དམན་ཅིག་ཤོད་པ་ཡིན་ན་ལམ་སང་འཇུ་བཟུང་བྱེད་ཡ་དང་བཙོན་འཇུག་བྱེད་ཡ་དང་ད་ནི་དམར་བསད་བྱེད་ཡ་དང་ད་གིན་གོང་དུ་བསྟན་འཛིན་བདེ་སྐྱིད་ལགས་དཔེ་ཅིག་བཀའ་གནང་སོང་དེ་འཛམ་བུ་གླིང་རྒྱལ་ཡོངས་ཀྱི་གནས་བབ་ཐོག་ནས་བཀའ་གནང་བ་རེད། གཉིས་ནས། གཅིག་ད་རྒྱ་ནག་རང་གི་གནས་བབ་ཐོག་ནས་ང་ཚོ་དེ་དེ་རིང་གོ་བསྡུར་ཞུ་དགོས་ཡ་གནད་འགག་གཅིག་ཆགས་ཀྱི་རེད་བསམ་གི་ད་དཔེར་ན་ང་ཚོ་བོད་བོད་དང་འབྲེལ་བ་ཆགས་ཡོང་སའི་གི་གནས་བབ་འདི་རྒྱ་ནག་ལ་ཡར་ཐུག་བསྡད་ཀྱི་ཡོད་རེད་བྱེས་དུས་གསུམ་པ། ད་རྒྱ་ནག་རང་གི་གནས་བབ་ལ་ད་འདས་པའི་ལོ་ཉི་ཤུ་རྒྱལ་སྤྱིའི་ནང་ལོགས་ལ་གསར་འགྱུར་བརྒྱུད་ལམ་གྱི་རང་དབང་དང་གནས་བབ་ཀྱི་ཐོག་ལ་ག་རེ་ཞུ་དགོས་རེད་སྙན་ཐོ་སྟོན་ཡག་འདི་སྙན་ཐོ་བཟོ་གི་རེད་བ་ད་གནས་བབ་དེ་མཚུངས་བསྡུར་བྱེད་ཡག་གི་གྲངས་ཀ་བཅོས་བར་འདི་སྟོན་ཡག་འདི་ལོ་ཉི་ཤུ་རྩ་གཅིག་འགྲོ་གི་འདུག་བ་ལོ་ཉི་ཤུ་རྩ་གཅིག་ནང་ལོགས་ལ་ད་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་འདི་རྒྱ་ནག་གི་གནས་བབ་སྡུག་ཤོས་ལ་ཡག་ད་མིང་འདོན་བྱས་འདུག་ད་འདི་ཞེ་པོ་ཅིག་དོ་སྣང་བྱེད་དགོས་ཡག་འདི་སྡུག་ཤོས་འགྲོ་བ་འདི་གིས་བོད་ནང་ལོགས་ལ་ཤུགས་རྐྱེན་ག་རེ་འགྲོ་གི་ཡོད་རེད་ཟེར་ཡག་འདི

ཆབ་སྲིད་ཀྱི་ལྟ་བ་འཛིན་སྟངས་རེད་གསར་འགོད་པའི་གི་ཐོག་ལ་བརྒྱུད་ལམ་ཁག་གི་ཐོག་ལ་ལྟ་ཕྱོགས་འཛིན་སྟངས་འདི་བྱང་ཀོ་རི་ཡ་ནང་བཞིན་འདུག་བྱང་ཀོ་རི་ཡའི་ཕྱོགས་ལ་ཉེ་རུ་འགྲོ་གི་འདུག་འདས་པའི་ལོ་གཅིག་ནང་ལོགས་ལ་ཡང་གསར་འགོད་པ་བརྒྱ་དང་བཅུ་བཞི་ཞིག་འཇུས་བཞག་ད་ཁོང་ཚོ་འདི་འདྲ་ཞིག་གི་ཐོག་ནས་གང་ལྟར་ཞིབ་འཇུག་བྱས་ནས་ཆབ་སྲིད་ཀྱི་རང་དབང་སྤྱི་དམངས་གི་རང་དབང་གནས་ཚུལ་འགྲོ་རྒྱུག་གི་རང་དབང་ཨ་ནི་ད་ཁྲིམས་ལུགས་ཀྱི་ཐོག་ནས་ཡང་ཁྱད་པར་ག་རེ་འགྲོ་གི་ཡོད་པ་རེད་སྤྱི་ཚོགས་ཐོག་ལ་ཁྱད་པར་ག་རེ་འགྲོ་གི་ཡོད་པ་རེད་བདེ་འཇགས་ཀྱི་ཐོག་ལ་ཁྱད་པར་ག་རེ་བསྒྲུག་དགོས་བ་རེད། དེ་གའི་དེ་ཨང་ཀི་སྤྲད་ཀི་འདུག་ཨང་ཀི་སྤྲད་བྱས་གང་ལྟར། འདས་པའི་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ལ་ཡང་བརྒྱ་དང་བདུན་ཅུ་དོན་ལྔ་བ་དེ་རེད་དེ་རྒྱལ་ཁབ་བརྒྱ་དང་བརྒྱད་ཅུའི་ནང་ནས་མཇུག་ནས་ཡང་བརྩི་བའི་ལྔ་བ་དེ་རེད་དེ་ད་ལོ་སྡུག་ཤོས་ནི་བྱང་ཀོ་རི་ཡའི་གི་རྗེས་ལ་ཨང་ཀི་གཉིས་པ་ལ་ཡང་མིང་འདོན་བྱས་འདུག་ད་འདི་ལོ་ཉི་ཤུ་རྩ་གཅིག་ནང་སྡུག་ཤོས་དེ་རེད་ཅེས་གསུང་གི་འདུག་འདིའི་སྐོར་ལ་ད་ནི་ང་ཚོ་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་འགན་འཛིན། ཚེ་རིང་མཚོ་མོ་ལགས་ལ་ཡང་བཀའ་འདྲི་ཞུས་པ་ཡིན་རྒྱ་ནག་ནང་ལོགས་ལ་གནས་སྟངས་སྡུག་རུ་འགྲོ་ཡ་འདི་ག་རེ་བྱས་ནས་རེད་ཟེར་ཞུས་དུས་སུ་ཁོ་རང་གིས་གསུང་ཡ་ལ་ཡང་ཀོ་བིད་ཀྱི་ནད་ཡམས་སྐབས་དེ་ལ་ཡང་ཨ་ནི

གྲོགས་པོ་ཆེན་པོ་ལས་བྱེད་དམ་དྲག་ཤུགས་ཆེན་པོ་ཞེ་པོ་ཅིག་ཆགས་ཡོད་རེད། ད་འདི་ནད་ཡམས་སྐབས་སུ་སྤྱིར་བཏང་ནས་ད་འདི་ཚོ་ཡོད་པར་རྒྱུན་ལྡན་འདྲ་བོ་རེད་དམ་དྲག་འདི་ཚོ་ཨེ་ནད་ད་ནད་ཡམས་སྐབས་སུ་ཨ་ནི་རྒྱ་ནག་གཞུང་ལ་ག་རེ་ལབ་ད་ཁོང་ཚོ་ལ་ལག་པ་འཆང་ས་འདྲ་བོ་ཅིག་རག་ཡོད་རེད་བ། ད་འདི་ནད་ཡམས་རྐྱེན་གྱིས་ཨ་ནི་ཆ་ཚང་ཅིག་ལ་ཁོང་ཚོ་དམ་དྲག་བྱེད་བྱེད་ད་ང་ཚོ་བོད་ནང་ལོགས་ལ་ཡང་དེ་ག་རང་གནས་ཚུལ་ཆགས་རེད་ཅིག། དངོས་སུ་ད་ཅིག། གསར་འགོད་པ་མིན་ནའི་ཡང་མི་མང་གི་གསར་འགོད་པ་མང་པོ་ཅིག་གི་མི་མང་གི་གསར་འགོད་པ་འདྲ་བོ་བྱས་ནས་ད་གང་ཆེ། ནི་དངོས་ཡོད་གནས་སྟངས་ག་རེ་ཡིན་པ་དེ་ཚོ་ཁོང་ཚོས་ཀྱི་འདི་མ་ཅིག་བཤད་ཡོང་གི་ཙམ་པ་ལ་ནི། འཇུ་བཟུང་བྱེད་ཡ་དང་ཉེན་བརྡ་བཏང་ཡ་དང། ཆད་པ་བཅད་ཡ་དང་དེ་འདྲའི་གནས་ཚུལ་མང་པོ་ཅིག་ཆགས། འདི་ད་གཅིག་མཚུངས་ཅིག་ད་ད་ལྟ་རྒྱ་ནག་སྐམ་ས་ནང་ལོགས་ལ་གསར་འགོད་པ་མང་པོ་ཅིག་ནད་ཡམས་ནང་སྐྱེས་པའི་སྐབས་སུ་ཨ་ནི་གནས་ཚུལ། སྟོན་བྱེད་ནི་གཞུང་གི་འདི་ལ། ཅིག་ག་རེ་ལབ་མ་དགའ་ཡ་གི་རྣམ་འགྱུར་སྟོན་ཙང་ནི་འཇུ་བཟུང་བྱས་པའི་གི་གནས་སྟངས་འདི་དག་མང་པོ་ཆགས་བྱས་ད་གང་ལྟར་སྐྱབས་བཅོལ་ལ་དེ་འདྲ་མང་པོ་འགྲོ་ངེས་ཡོད་སྲིད་ས། རྒྱ་རིགས་ཀྱི་གསར་འགོད་པ་མང་པོ་ཅིག་ནད་ཡམས་སྐབས་སུ་ད་ཅིག་དཀའ་ངལ་འཕྲད་ཀྱི་ཡོད་ཀྱང་ཆ་ཚང་གི་ནད་ཡམས་སྐབས་སུ་ད་ཁོང་ཚོ་གི་གཞུང་གི་མ་དགའ་ཡ་གི་ད་གཞུང་གི་དངོས་ཡོད་གནས་སྟངས་མ་ཤེས་སྐྱག་ཟིང་སྙིང་ག་བཤད་རྒྱུ་དེ་ལ་ད་ཁོང་ཚོ་གི་འདི་མེད་པ་བྱེད་འདི

ད་སྡུག་ཤོས་ལ་ནི་འགྲིག་གོ་ད་རྒྱུ་ལོ་མང་པོ་ཅིག་གི་ནང་ལོགས་ལ་ད་ད་ལྟ་དུས་ཚོད་འདི་ད་ཅི་ད་མེད་གསར་འགོད་རང་དབང་གཅིག་པུ་རེད་བསམ་གྱི་མི་འདུག་སྤྱི་ཡོངས་ཐོག་ནས་འགྲོ་བ་མིའི་ཐོབ་ཐང་གནས་སྟངས་སྐོར་དཔེ་ཛ་དྲག་པོ་ཆགས་བསྡད་རེད་ད་ལྟ་རྒྱ་ནག་ཡོངས་སུ་ནང་བ་ལ་ད། ནམ་རྒྱུན་ནས་ང་ཚོ་གི་བོད་པ་ད་བོད་པའི་གི་གསར་འགྱུར་འདི་བ་ལ་ད་དཀའ་ངལ་ཆེན་པོ་རེད་ལ་ཤེས་བསྡད་ཀྱི་རེད་རེད་དེ་ད་དིང་སང་རེད་སྐམ་ས་ནང་ལོགས་རྒྱ་ནག་སྐམ་ས་ནང་ལོགས་ཀྱི་མི་དེ་ཚོ་འགྲོ་བ་མིའི་ཐོབ་ཐང་གི་ལས་ཀ་བྱེད་མཁན་མང་པོ་ཅིག

Reporters Without Borders ལ་ནི་རྒྱལ་མཚམས་མེད་པའི་གསར་འགོད་ལྷན་ཚོགས་ཀྱིས་ཉེ་ཆར་རང་སྙན་ཐོ་འདོན་སྤེལ་གནང་བའི་ནང་ལོགས་ལ་རྒྱ་ནག་འདི་སླར་ཡང་ད་ཅིག་རྒྱལ་ཁབ་འཛམ་བུ་གླིང་ནང་ལོགས་ནས་རྒྱལ་ཁབ་གསར་འགོད་རང་དབང་ཆེས་སྡུག་ཤོས་ནང་ལོགས་ལ་ཡིན་པ་དེ་སྔ་ནས་ཆགས་བསྡད་ཡོད་ད་ད་ཡང་ད་ད་རེས་ཡང་ཨ་ནི་ཅིག་བྱང་ཀོ་རི་ཡ་མ་གཏོགས་ད་རྒྱ་ནག་འདི་ཧ་ལམ་འཛམ་བུ་གླིང་ནང་ལོགས་ནས་རྒྱལ་ཁབ་གསར་འགོད་རང་དབང་ད་བསྡུར་བ་ཡིན་ན། ལ་ཆ་མཚོན་པ་ཡིན་ན་སྡུག་ཤོས་ལ་ད་མིང་འདོན་དེ་འདྲས་བྱས་པའི་གི་སྙན་ཐོ་ཡོངས་གྲགས་བྱུང་ཡོད་རེད། ད་སྙན་ཐོ་འདི་གི་ལ་ཆ་མཚོན་པ་ཡིན་ན་འཛམ་བུ་གླིང་ནང་ལོགས་ལ་རྒྱལ་ཁབ་བརྒྱ་དང་བརྒྱད་ཅུ་ཙམ་གྱི་ནང་ལོགས་ལ་གསར་འགོད་རང་དབང་གི་ཐོག་ལ་དཔྱད་ཞིབ་དང་ཉམས་ཞིབ་བྱས་པའི་ཐོག་ནས་སྙན་ཐོ་འདོན་སྤེལ་ཞུ་བ་ཅིག་ཆགས་བསྡད་ཀྱི་འདུག་ད་ད་ལྟའི་འདི་གི་སྙན་ཐོ་འདིའི་ནང་ལོགས་ལ་ཅིག་རྒྱལ་ཁབ་ད་གསར་འགོད་རང་དབང། ཀྱི་གནས་བབ་ཀྱི་རྒྱལ་ཁབ་སྡུག་ཤོས་གསུམ་དེ་ཨེ་ཤེ་ཡའི་ཀྱི་རྒྱལ་ཁབ་ཅིག་ཆགས་ཡོང་དུས་ཡང་རང་བཞིན་གྱིས་ཨེ་ཤེ་ཡ་ཀྱི་རྒྱལ་ཁབ་དེ་དེ་དག་གཙོས་པའི་ཀྱི་སྤྱི་ཡོངས་ནས་ཨེ་ཤེ་ཡ་རྒྱལ་ཁབ་ནང་ལོགས་ལ་ཅིག་གསར་འགོད་རང་དབང་དེ་འདྲའི་ཆེས་ད་སྡུག་ཤོས་ཆགས་དགོས་ཡག་གི་རྒྱུ་མཚན་ག་རེ་བྱས་ནས་ཡོང་གི་ཡོད་པ་འདི་འདྲའི་ཐོག་ལ་ཡང་དཔྱད་ཞིབ་བྱེད་མཁན་མང་པོ་ཅིག་བྱུང་བསྡད་ཀྱི་འདུག་དཔྱད་ཞིབ་བྱེད་མཁན་རེད་ཉམས་ཞིབ་པ་ཁག་ཅིག་གིས་ད་རྒྱལ་ཁབ་དེ་ཚོ་ནང་ལོགས་ལ་ཁག་ཅིག་ནི། ད་རྒྱ་ནག་ལྟ་བུ་ཆ་མཚོན་པ་ཡིན་ན་ཅིག་དམར་ཤོག་རེད་ད་ག་ནང་བཞིན་ཅིག་མི་གཅིག་དབང་སྒྱུར་རིང་ལུགས་ཀྱི་ད་གཞུང་གཅིག་གི་འོག་ལ་ཡིན་དུས་རང་བཞིན་གྱིས་མི་མང་ལ་རང་དབང་མེད་པའི་གི་གནས་བབ་ཅིག་ཆགས་བསྡད་གི་འདུག་ཡང་ཁ་ཅིག་ནི་ཅིག་རྒྱལ་ཁབ་ནང་ལོགས་ལ་ཅིག་སྲིད་དབང་ད་པའི་དམངས་གཙོ་ཡིན་པ་ཡིན་ནས་ཡང་གཞུང་འཛིན་མཁན་ཚོ་གཅིག་བརྟན་པོ་མེད་དུས་གཅིག་ལྐོག་ཟ་རུལ་སུངས་མང་པོ་ཡོང་དུས་རང་བཞིན་གྱིས་མི་མང་ལ་ཡང་དོ་ཕོག་ཕྱིན་བྱས་གསར་འགོད་རང་དབང་གནས་ཚུལ་མཁོ་སྤྲོད་བྱེད་ཡ་ལ་དོ་ཕོག་བཟོས་བྱས་ཡང་གསར་འགོད་རང་དབང་ལ་དོ་ཕོག་ཤུགས་ཆེན་པོ་གཅིག་ཕྱིན་པའི་ཀྱི་གནས་བབ་འོག་ལ་རང་དབང་མེད་པའི་ཀྱི་ད་ད་རེས་གྲངས་ཐོ་རེད་སྙན་ཐོ་འདིའི་ནང་ལོགས་ལ་ཐོན་པ་གཅིག་ཡང་ངོས་འཛིན་བྱེད་བསྡད་ཀྱི་འདུག་ད་ད་ད་གཅིག་གསར། རྒྱལ་མཚམས་མེད་པའི་གི་གསར་འགོད། ད་རང་དབང་འདི་ཚོགས་པ་འདིའི་གི་ལོ་ལྟར་རེ་བཞིན་འདི་འདྲའི་སྙན་ཐོ་ཅིག་ད་ཐོན་བསྡད་ཀྱི་ཡོད་རེད་སྙན་ཐོ་འདིའི་ནང་ལོགས་ལ་ཡིན་པ་ཡིན་ནས་ཅིག་ལོ་ལྟར་རེ་བཞིན་རྒྱ་ནག་གཙོས་པའི་གི་ད་བྱང་ཀོ་རི་ཡ་རེད་ད་ག་ནང་བཞིན་ད་སུ་དཱན་དང་ཁ་ཅིག་རྒྱལ་ཁབ་ཁ་ཅིག་ད་ཨི་རན་ལ་སོགས་པ་འདིའི་རྒྱལ་ཁབ་ནང་ལོགས་ལ་གཅིག། ད་གསར་འགོད་རང་དབང་ཆེས་རང་དབང་མེད་པའི་ཀྱི་ཡོངས་གྲགས་ཆགས་བསྡད་ཀྱི་ཡོད་རེད་དེ་ཡིན་ནས། ད་རྒྱ་ནག་ནང་ལོགས་ལ་ང་ཚོའི་གྱི་ད་གཅིག་དམིགས་བཀར་གྱི་གཅིག་དོ་སྣང་བྱས་པ་ཡིན་ན། འདས་པའི་ད་ཕྱི་ལོ་གཅིག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ནང་ལོགས་ལ་ཡིན་ན། ད་ལྟ་བཀྲ་ཤིས་ལགས་ཀྱིས་གོང་དུ་གསུངས་སོང་གཅིག། ཏོག་དབྱིབས་རིམས་ནད་ཀྱི་ད་གཅིག་བཀག་འགོག་རེད་བཀག་འགོག་གི་བྱ་གཞག་ཁག་འདི་ཚོ་ཅིག་ལྷོད་ཡངས་ཕྱིན་པའི་གྱི་གནས་བབ་ཆགས་ཀྱི་ཡོད་རེད་དེ་གནས་སྟངས་འདི་འདྲའི་ཆགས་པ་ཡིན་ནའི་གསར་འགོད་གསར་འགོད་པ་ཚོ་ལ་ཅིག་གསར་འགོད་རང་དབང་མེད་པའི་གྱི་ད་གནས་སྟངས་འདི་སྡུག་ཏུ་ཕྱིན་པའི་གྱི་གནས་ཚུལ་འདི་ད་ཅིག་ཐེར་འདོན་བྱས་ཡོང་དུས་མང་པོ་ཅིག་གི་ད་སྲིད་འཛིན་ཞི་ཅིན་ཕིང་ཅིག་ད་རྒྱ་ནག་གི་སྲིད་འཛིན་སྤྱི་ལོ་ཉིས་སྟོང་བཅུ་གཉིས་ཀྱི་ད་ལྡབ་ཞུ་བཅུ་གསུམ་ནས་འགོ་བཙུགས་པའི་ཆགས་རེད་དེ་ཡིན་ནའི་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ལོ་ལ་ད་ཁོ་རང་ད་ཧ་ལམ་རྒྱ་ནག་གི་སྲིད་འཛིན་ད་ཅིག་མི་ཚེ་གང་ཚད་ཆགས་ཡས་ཀྱི་ཁོ་རང་ལ་སྐུ་དབང་ཐོབ་ཐང་དེ་བྱུང་བའི་རྗེས་ལ་ད་གསར་འགོད་རང་དབང་གི་གནས་བབ་འདི་དེ་སྔ་ལས་ད་ཤུགས་ཆེ་རུ་ཅིག་ད་ཡོང་ཡས་དང་དེ་ག་ནང་བཞིན་ཅིག་གསར་འགོད་རང་དབང་ད་དེ་སྔ་ནས་མེད་པ་འདིའི་སྒང་ལ་ད་དུང་ད་སྡུག་ཏུ་ཕྱིན་པའི་གི་གནས་བབ་ཅིག་ལ་ངོས་འཛིན་བྱས་བསྡད་ཀྱི་འདུག་ཕྱོགས་གཅིག་ནས་ཅིག་ཡང་རྒྱ་ནག་ནང་ལོགས་ལ་ཅིག་སོ་སོའི་གི་རྒྱལ་ཁབ་ནང་ལོགས་ལ་དཀའ་ངལ་ཁག་ཅིག་ལ་བརྟེན་བྱས་ན། སྤྱི་ཚོགས་རེད་དེ་ག་ནང་བཞིན་ཁོར་ཡུག་རེད་དེ་ག་ནང་བཞིན་ད་སོ་སོའི་རྒྱལ་ཁབ་ཀྱི་ཅིག། ལྟ་གྲུབ་དང་འབྲེལ་བ་ཡོད་པའི་གནད་དོན་མང་པོ་ཅིག་ལ་གཞི་བཞག་པའི་ཐོག་ནས་ཡང། ཅིག་རྒྱལ་ཁབ་ནང་ལོགས་ལ་ཅིག་གསར་འགོད་རང་དབང་མེད་པ་དང་ལྷག་པར་དུ་ད་རྒྱ་ནག་ལོགས་ལ་ཆ་མཚོན་པ་ཡིན་ན། རྒྱ་ནག་ནང་ལོགས་ལ་ཕྱི་རྒྱལ་གསར་འགོད་པ་མང་པོ་ཅིག་ཡོད་པའི་གི།

ཉུང་དུ་ཕྱིན་པ་དང་དེ་ག་ནང་བཞིན་ཉུང་དུ་ཡོད་མཁན་དེ་ཚོ་ལ་ཡང་ད་རང་དབང་མེད་པའི་ཐོག་ནས་གསར་འགོད། ད་རྒྱ་ནག་གཞུང་གི་ལྟ་གྲུབ་དང་སྒྲིག་གཞིའི་འོག་ལ་གསར་འགོད་བྱས་བཅུག་པ་མ་གཏོགས་དངོས་གནས་དྲང་གནས་ཀྱི་ད་རྣམ་དཔྱོད་སྟོན་བྱས་གསར་འགྱུར་བཀོད་བཅུག་ཡས་ཀྱི་གོ་སྐབས་འདི་རྩ་བ་ནས་མེད་པ་ཆགས་བསྡད་ཀྱི་འདུག་ད་ད་ལྟ་རྒྱ་ནག་གཞུང་གི་ཅིག་མི་གཅིག་དབང་སྒྱུར་རིང་ལུགས་དང་དེ་ག་ནང་བཞིན་ཤི་ཅིན་པིང་ད་ཁོ་རང་མི་སྒེར་གཅིག་གི་ད་འགོ་ཁྲིད་ཀྱི་འོག་ལ་ཕྱི་རྒྱལ་གསར་འགོད་པ་ཙམ་མ་ཡིན་པར་ད་རྒྱ་ནག་ནང་ལོགས་ལ་ད་དེང་སང་ཅིག། མི་མང་དེ་ཚོ་ཡང་ད་ཡོངས་གྲགས་སུ་གསར་འགོད་རང་གི་ལས་གནས་ཀྱི་ཆ་ད་ཅིག། ཆ་རྐྱེན་དེ་འདྲ་མེད་པ་ཡིན་ནའི Citizen Journalism ལབ་ནས་ཅིག་རྒྱལ་ཁབ་ནང་ལོགས་ལ་ཅིག་གནད་དོན་ད་མི་མི་དགའ་བ་ཅིག་བྱུང་མ་མྱོང་ད་སྡུག་ཅག་བྱུང་ཡོད་དེ་ཚོ་ཅིག་གསར་འགོད་བྱེད་ཀྱི་གོ་སྐབས་ཅིག་སྤྱི་ཚོགས་དྲ་ལམ་ཡོད་དུས་ད་ཡང་མི་མང་དེ་ཚོ་ལ་ཡང་ཅིག་བཀག་སྡོམ་རེད། བཙོན་ཁང་ནང་ལ་བླུགས་ཡས་རེད། ད་ཅིག་ཉེས་ཆད་བཀལ། འདི་འདྲའི་གི་གནས་སྟངས་མང་པོ་ཅིག་ཡོང་དུས་རྒྱ་ནག་ནང་ལོགས་ལ་གསར་འགྱོད་རང་དབང་འདི་གསར་འགོད་པ་ཚོ་ཙམ་མ་ཡིན་པར་མི་མང་ཚོ་ལ་ཡང་ཅིག་ད་སོ་སོའི་གི་སྨྲ་བརྗོད་རང་དབང་འདི་མེད་དུས་རྒྱལ་ཁབ་ཆ་ཚང་ཅིག་ད། རང་དབང་ཁྱོན་ནས་མེད་པའི་གི་གནས་སྟངས་ཅིག་ཆགས་ཡོད་པ་ཅིག་གནད་དོན་དབྱེ་ཞིབ་པ་ཚོ་གིས་ངོས་འཛིན་བྱས་འདུག་ལགས། ལགས་རེད་ད་ལྟ་རྒྱ་ནག་གི་སྙན་ཐོ་དེ་བཏོན་པའི་ནང་ལ་རྒྱ་ནག་གི་སྐོར་དང་འབྲེལ་བ་ཡོད་པའི་ད་ལྟ་ཐོ་གཞུང་དེ་ནང་ལ་ཡང་ཅིག་བལྟས་པ་ཡིན་ན། ད་གཙོ་བོ་དེ་སྡེ་ཚན་ཁག་ཁ་ཤས་ནང་དབྱེ་བ་ཕྱེས་ཤིང་ད་གོང་དུ་ཞུས་པ་ནང་བཞིན་ད་འདི་ནང་ལ། ད་ང་ཚོ་འདི་ཚད་འཇལ་བར་བ་ཚད་འཇལ་དུས་ཙམ་པ་ག་རེ། ག་རེ་ལབ་ཀྱི་ཡོད་རེད་ཟེར་རྒྱ་ནག་གཞུང་གིས་ག་རེ་བྱེད་ཀྱི་ཡོད་རེད་ཟེར་དེ་ང་ཚོས་ཞིབ་འཇུག་བྱེད་དགོས་ཡ་དེ་གནད་འགག་ཆེ་གྲས་བྱས་ཙང་དཔེར་ན་ད་ལྟ་རྒྱལ་མཚམས་མེད་པའི་གསར་འགོད་མཐུན་ཚོགས་ཀྱིས་ཐོ་གཞུང་བཏོན་པའི་ནང་ཀློག་བྱས་པ་ཡིན་ན། གསར་འགོད་པ་ཚོ་ལ་ཡང་ཞི་ཅིན་ཕིན་གྱི་ལྟ་བ་དེ་སྦྱང་དགོས་རེད་ཟེར་གི་འདུག་ད་གསར་འགོད་པ་གཅིག་གིས་ཞི་ཅིན་ཕིན་གྱི་ལྟ་བ་སློབ་སྦྱོང་བྱེད་དགོས་རེད་ལབ་པ་ཡིན་ན། ད་རྒྱ་ནག་གཞུང་གི་བསམ་བློའི་གི་འཁྱེར་སོ་རང་ལ་ཨ་ལེ། གསར་འགོད་པ་ཟེར་ན་བརྒྱུད་ལམ་ཟེར་མཁན་དེ་གང་ལྟར་དམར་ཤོག་ཚོགས་པའི་གི་མགྲིན་ཚབ་པ་བྱེད་དགོས་ཡ་གཅིག་དེ་བསྟན་གྱི་ཡོད་རེད་བ། ད་དེ་ནས་འདིར་ཁྲིམས་ལུགས་ཀྱི་ཐོག་ནས་རྩ་ཁྲིམས་ནང་ལོགས་ལ་གསར་འགོད་རང་དབང་ཡོད་ཟེར་གི་ཡོད་རེད་སྤྲད་ཀྱི་ཡོད་ཟེར་གི་ཡོད་རེད། ད་དེ་གསར་འགོད་པ་ཚོ་དཀའ་ངལ་ག་འདྲ་སྤྲད་ཀྱི་ཡོད་ཟེར་ཡ་དེ་ང་ཚོ་དྲི་བ་ཅིག་རེད་བསམ་གྱི་འདུག་དེ་ལ་ཡ་གསར་འགོད་པ་ཚོ་དཀའ་ངལ་ག་འདྲ་སྤྲད་ཀྱི་ཡོད་ཟེར་ན་གནས་ཚུལ་ཅིག་བཀོད་པ་བྱས་པ་ཡིན་ན་དེ་རྒྱལ་ཁབ་ལ་ཡ་གསང་ཉུལ་བྱེད་ཀྱི་འདུག་རྒྱལ་ཁབ་མགོ་རྟིང་སློག་རྩིས་བྱེད་ཀྱི་འདུག་དམར་ཤོག་ཚོགས་པ་མགོ་རྟིང་སློག་རྩིས་བྱེད་ཀྱི་འདུག་ཨ་ནི་དེ་ལ་ཡ་སྤྱི་ཚོགས་ནང་ལོགས་ལ་ཡ་འཁྲུག་རྩོད་བསླང་རྩིས་བྱེད་ཀྱི་འདུག་ཅེས

གང་ལྟར་རྒྱ་ནག་དང་བོད་ཀྱི་ཕྱི་ལོགས་ལ་ཡང་འབྲེལ་བ་བྱས་པ་ན་དེ་ཉེས་ཅན་པ་ཡིན་པ་ཅིག་རང་བཞིན་གྱིས་གྲུབ་ཡས་ཅིག་ད་གང་ལྟར་ད་ལྟ་མི་ཚང་མ་ལོག་གི་ལྟ་བ་དེ་འདྲའི་གལ་ཆིག་གནས་ཚུལ་ཆགས་བསྡད་ཀྱི་ཡོད་རེད་ད་འདི་བོད་ནང་ལ་ཡིན་ནའི་དེ་མཚུངས་རེད་ཤག་ད་ད་ལྟ་གསར་འགོད་པ་གཅིག་པོ་རེད་མི་འདུག་བོད་ནང་ལོགས་ལ་ཡང་ད་ལྟ་པེན་རྩོམ་པ་པོའི་མཐུན་ཚོགས། སྨྱུ་གུ་མཐུན་ཚོགས་ཀྱི་ཚོགས་མི་ཨ་འབྲུག་དཀོན་མཆོག་ལ་ང་ཚོ་བཀའ་འདྲི་ཞུས་པ་ཡིན། ཁོང་ལ་བཀའ་འདྲི་ཞུ་དུས་བོད་ནང་ལོགས་ནས་བོད་མང་པོ་ཤུགས་ཀྱིས་འཇུ་འགྲོ་ཡ་དང་གཅིག་དུ་བ་ཡ་གཅིག་ག་རེ་ཟེར་དགོས་རེད་སུན་གཙེར་བཟོ་ཡ་དེ་གས་ཚང་མ་ལོགས་ཕྱི་ལ་འབྲེལ་བ་བྱས་པ་དེ་ཞུ་བ་ཅིག་རེད་ཅེས་བཤད་ཀྱི་འདུག་གང་ལྟར་འགྲེལ་བཤད་ག་རེ་བརྒྱབ་ནའི་མ་བརྒྱབ་ནའི། སྤྱི་ཚོགས་ནང་ལོགས་ལ་ཤུགས་རྐྱེན་ལྡན་པའི་མི་སྣ་དེ་གས་དེ་རེད་རྩོམ་པ་པོ་རེད་ནི་ཤེས་ཡོན་ཅན་མཁས་པ་དང་ཅིག་ཆོས་ཕྱོགས་ཀྱི་མི་སྣ་གནད་འགག་ཅན་འདི་གས་དེ་ཚོ་གང་ལྟར་ཁོང་ཚོ་རྒྱ་ནག་གཞུང་གིས་སྡང་ཟུག་བྱེད་ཀྱི་འདུག་ཟེར་ཏེ་ཨ་འབྲུག་དཀོན་མཆོག་ལགས་ཀྱིས་གསུང་གི་འདུག་ངས་དེ་འདྲ་བིས་མཆིས་ཁོ་རང་ག་ཚེ་ང་ཚོ་བཀའ་འདྲི་ཞུས་པའི་ཆ་དེ་ལ་ཡང་སྙན་སྒྲོན་ཞུ་གི་ཡིན། ད་ནམ་རྒྱུན་བྱས་ན་རྒྱ་ནག་ང་ཚོ

ཞོག་ལ་རེད། དྲིལ་བསྒྲགས་གཅིག་གི་རྒྱལ་ཁབ་རང་གི་གཞུང་གི་དྲིལ་བསྒྲགས་གཅིག་གི་དགོས་མཁོ་མ་གཏོགས་པའི་མི་མང་དང་སྤྱི་ཚོགས་ཀྱི་བདེ་དོན་དང་བསམ་འཆར་དང་དེ་རིགས་འོས་ཆོས་གཏང་གི་ཡོང་ས་ལམ་ཁ་ཁོ་རང་སྤྱི་ཡོངས་ཀྱི་རྒྱལ་ཁབ་ཁོ་རང་གི་སྒྲོམ་གཞི་དེ་ལྟར་གཅིག་རེད་གཉིས་ནས། ཨ་ནི་ཕྱི་ལོགས་དེ་ད་ང་ཚོས་ན་གཅིག་ད་རྒྱལ་སྤྱིའི་གི་གསར་འགྱུར་གྲགས་ཅན་དང་དེ་ཚོ་གི་ཨ་ནི་གསར་འགྱུར་གི་ལས་ཁང་དང་ཨ་ནི་གསར་འགོད་པ་དེ་ཚོ་རྒྱ་ནག་ནང་ལོགས་ལ་རང་དབང་གི་སྒོ་ནས་གཅིག་གསར་འགྱུར་བསྡུ་ལེན་དང་དྲིལ་བསྒྲགས་བྱེད་ལ་བཀག་སྡོམ་དང་ཡང

ཨ་ནི་ཡང་ན་ཅིག་ཕྱི་ལོགས་ལ་མཉམ་འབྲེལ་བྱས་ནས་རྒྱལ་ཁབ་མགོ་རྟིང་སློག་པའི་ནག་ཉེས་ལ་སོགས་ནག་ཉེས་སྣ་ཚོགས་ཅིག་འཛུགས་ཡས་ཀྱི་ད་སྤྱིར་བཏང་གི་སྒྲོམ་གཞི་དེ་ད་ཨ་ནི་ག་རེ་རེད་སྐབས་སུ་ད་ཚུགས་དུ་རྩ་བ་ཉིད་ནས་འགྲོ་མ་ཡིན་པར་དམ་པོ་ཡིན་པ་གང་ཞིག་ལ་ཕལ་ཆེར་ཉེ་དུས་ན་ད་འདི་ལོ་བཅུ་སྐོར་ནང་ལོགས་ལ་དམིགས་བསལ་གྱི་ཞི་ཅིན་ཕིང་གི་ད་འདི་སྟངས་འཛིན་ད་ནི་ཞི་ཅིན་ཕིང་གི་དབང་ཆ་ཁྱབ་རྒྱར་བྱས་ཡས་གི་དུས་རིམ་འདི་ཚོའི་ནང་ལོགས་ལ་ད་རྒྱ་ནག་ནང་ལོགས་ལ་ཅིག་དམ་དྲག་ཤུགས་ཆེར་བཏང་ཡོད་པ་དང་ལྷག་པར་ང་ཚོ་བོད་ཁུལ་འདི་འོག་ལ་ཆ་མཚོན་པ་ཡིན་ན།

ལགས་འོ་ད་ད་ལྟ་ད་རེས་གསར་འགོད་རང་དབང་རྒྱལ་སྤྱིའི་ནང་ལོགས་ལ་གསར་འགོད་རང་དབང་ཅིག་གི་གནས་བབ་སྐོར་ངོ་སྤྲོད་གནང་བ་རེད་དེ་ག་ནང་བཞིན་དེའི་མཉམ་དུ་ད་ལྷག་པར་དུ་རྒྱ་ནག་ནང་ལོགས་ཀྱི་གསར་འགོད་རང་དབང་གི་གནས་བབ་འདི་ཅིག་ཞིབ་ཕྲ་ཞིབ་འཇུག་བྱེད་པའི་སྐབས་སུ་ད་འདས་པའི་ལོ་ཤས་ནང་ལོགས་ལ་གནད་དོན་གཅིག་དེ་རྒྱ་ནག་ནང་ལོགས་ལ་ད

འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པ་གིས་ཞིབ་འཇུག་ཅིག་གནང་བྱས་དེའི་ཐོག་ལ་ཡང་དགོངས་ཚུལ་ཅིག་གསུངས་ཞེས་འདི་ནང་ལ། གཙོ་བོ་གཙོ་བོ་དེ་རྒྱ་ནག་གི་གནས་སྟངས་སྡུག་པོ་ཞེ་པོ་ཕྱིན་པ་འདི། ཏོག་དབྱིབས་ནད་ཡམས་སྐབས་ལ་དཔེར་ན། རྒྱ་ནག་གཞུང་གིས་མི་མང་གི་བསམ་བློ་ལ་ཡང་རང་དབང་ཁྱོན་མ་སྤྲད་པ་བྱས་པ་རེད་པ་ཕྱི་ལོགས་ལ་ཡང་སྨྲ་བརྗོད་རང་དབང་ལ་ཡང་དམ་དྲག་ཞེ་པོ་བྱས་ཅིག་དཔེར་ན་ཤོག་གུ་དཀར་པོའི་སྐད་འབོད་ཟེར་ཅིག་བྱུང་བ་རེད་པ་ཤོག་གུ་དཀར་པོའི་ལས་འགུལ་ཟེར་ཅིག་དེའི་སྐབས་དེ་ལ་དམ་དྲག་ཞེ་པོ་ཅིག་བྱས་འགོ་བཙུགས་པར་ཨབ་སུ་མ་བསྡུས་བྱས་གང་ལྟར་རྒྱ་ནག་གཞུང་གིས་ལྷོད་ཡངས་བྱས་པ་རེད་མ་གཏོགས། ད་དེ། ཨ་མདའ། འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པའི་གི་ཉམས་ཞིབ་པ། ཡ་ཆིའུ་ཝང་ཟེར་མཁན་ཁོ་རང་གསུང་ཡ་ལ་ཡ། གཞོན་སྐྱེས་མི་རབས་ཚོས་གི་ནི་ད་རེས། ད་ལོ་ལོ་འདིའི་ནང་ལོགས་ལ་ཡ་རྒྱ་ནག་གི་མ་གསར་འགོད་རང་དབང་གནས་སྟངས་སྐྱོ་པོ་ཟེར་ཡ་འདིའི་ནང་ལོགས་ལ་ཡ། དཀའ་ངལ་མང་ཤོས་དེ་གཞོན་སྐྱེས་མི་རབས་ཚོར་བྱུང་ཡོད་རེད་ཅེས་གསུང་གི་འདུག་ད་གཞོན་སྐྱེས་མི་རབས་བྱུང་རེད་ཟེར་ཡ་འདི། ཕྱོགས་གཅིག་ནས། སྐད་འབོད་བྱས་ན་ད་ལྟ་ཤོག་དཀར་གི་སྐད་འབོད་སྐད་འབོད་བྱས་པ་རེད་པ་ད་ཀོ་བིད་བཅུ་དགུའི་ཏོག་དབྱིབས་ནད་ཡམས་འདི་ཁྱབ་གདལ་ཙམ་པ། སྒོ་རྒྱབ་བསྡམས་བྱས་ད་ཕྱི་ལོགས་ཐོན་ཆོག་མ་རེད་ཟེར་ཡ་དེ་ཞེ་པོ་ཅིག་ཤུགས་ཆེན་པོ་ཆགས་དུས། མི་དམངས་ཚོ་ཨབ་སུ་མ་དུ་བྱས་ཕྱིར་ལ་ཐོན་བྱས་སྐད་འབོད་ཤུགས་ཆེན་པོ་ཞེ་པོ་ཅིག་བྱས་པ་འདིའི་སྐབས་དེ་ལ་ཐོན་མཁན་མང་ཆེ་བ་དེ་སྣེ་ཁྲིད་མཁན་དེ་གཞོན་སྐྱེས་རེད་འདུག་ཨ་ད་གཞོན་སྐྱེས་ཚོས་ཀྱིས་སྣེ་ཁྲིད་ཡ་དེ་ཞེ་པོ་ཅིག་གནད་འགག་ཆགས་པ་རེད་ཅེས་གསུང་གི་འདུག་ལགས་ཨ་ནི་སྤྱིར་བཏང་ནས་ད་སྨྲ་བརྗོད་རང་དབང་དང་གསར་འགོད་རང་དབང་གི་གནས་བབ་ཐོག་ནས་ཞུས་པ་ཡིན་ན་ཡང་དེ་ཏན་ཏན་གནད་འགག་ཅིག་ཆགས་ཡོད་རེད་བསམ་གྱི་འདུག་ད་ང་ཚོ་དུས་ཚོད་རྐྱེན་པས་ལས་རིམ་འདི་མཚམས་འཇོག་ཞུ་གི་ཡིན་ཨ་ནི་དེ་རིང་གི་ལས་རིམ་འདིའི་ནང་ལ་ཡང་མཉམ་ཞུགས་ཞུ་མཁན་གཅིག་ང་བཀྲ་ཤིས་དགོངས་ཞུ་ཡིན།